ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན། གཡུ་སྒྲོན་ལགས་དང་གུས་པ་བཙུན་མ་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་སུ་ཆིབས་བསྒྱུར་གྱིས་མཆོད་རྟེན་གྱི་རྟེན་གཙོ་ཐུབ་པའི་སྐུ་བརྙན་ལ་གནས་གཟིགས་མཆོད་འབུལ་མཛད་པ་དང་སྦྲགས་ཐུགས་སྨོན་མཛད་པ་མ་ཟད་དེང་སྐབས་གནམ་གཤིས་འགྱུར་ལྡོག་གནས་སྟངས་ཀྱིས་གཙོས་པའི་དཀའ་ངལ་འདྲ་མིན་འཕྲད་བཞིན་པ་དེ་དག་སེལ་ཐབས་སུ་དམིགས་བསལ་གྱི་ཐུགས་སྨོན་མཛད་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་བོད་ལ་ཞི་ཙང་ཞེས་མིང་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱས་པ་དེས་རྒྱ་གར་ལ་བདེ་འཇགས་ཀྱི་ཤུགས་རྐྱེན་ཚབས་ཆེ་ཐེབས་རྒྱུ་ཡིན་པ་རྒྱ་གར་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་གི་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པར་མཚམས་འཇོག་བྱ་དགོས་ཞེས་ཡོ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་པ་རེད་ཅེས་གསུངས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་ལེ་ཚན་ནང་ཨིན་ཇིའི་གྲོས་ཚོགས་སུ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་རྒྱ་ནག་གཞུང་གིས་བོད་ནང་ནང་པ་ཚོ་སྟངས་འཛིན་དང་དྲག་གནོན་བྱེད་ཀྱི་ཡོད་པའི་བརྗོད་གཞི་ཐོག་བགྲོ་གླེང་གནང་སྐབས་དབྱིན་ཇིའི་གཞུང་འཛིན་ངོས་ནས་ཕྱི་སྲིད་ལས་ཁུངས་ཀྱི་རྒྱ་གར་དང་ཞི་བདེ་རྒྱ་མཚོའི་བློན་ཆེན་མཆོག་ནས་འགན་ཁུར་ལན་འདེབས་གནང་བ་མ་ཟད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མ་འོངས་པའི་སྐུའི་ཡང་སྲིད་ངོས་འཛིན་གནང་ཕྱོགས་ཐད་བོད་མིའི་ཆོས་ཕྱོགས་ཀྱི་སྲོལ་རྒྱུན་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མི་མང་ཚོགས་ལ་བདག་དབང་ཡོད་པ་དེ་སྲུང་སྐྱོབ་བྱ་དགོས་པའི་གླེང་སློང་གནང་པ་སོགས་སྐོར་འབྲེལ་ཡོད་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུ་བའི་གོང་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་སུ་ཆིབས་བསྒྱུར་གྱིས་མཆོད་རྟེན་གྱི་རྟེན་གཙོ་ཐུབ་པའི་སྐུ་བརྙན་ལ་གནས་གཟིགས་མཆོད་འབུལ་དང་སྦྲགས། ཐུགས་སྨོན་མཛད་པ་མ་ཟད་དེང་སྐབས་གནམ་གཤིས་འགྱུར་ལྡོག་གནས་སྟངས་ཀྱིས་གཙོས་པའི་དཀའ་ངལ་འདྲ་མིན་འཕྲད་བཞིན་པ་དེ་དག་སེལ་ཐབས་སུ་དམིགས་བསལ་གྱི་ཐུགས་སྨོན་མཛད་ཡོད་པའི་སྐོར་པདྨ་དངོས་གྲུབ་ལགས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་འདི་སྙན་སྒྲོན་ཞུ་གི་ཡིན། གོང་ས་མཆོག་གིས་ང་ཚོའི་འཛམ་བུ་གླིང་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན། རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་ཡོད་སྐོར། དེ་རིང་མགོན་པོ་གང་ཉིད་ནས་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་ཕེབས་སྐབས་བཀའ་སྩལ་གནང་སོང། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་དེ། འདི་ཚེས་བཅུ་དྲུག་ཉིན་གྱི་ཞོགས་པར་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་མཆོད་རྟེན་གྱི་རྟེན་གཙོ་ཐུབ་དབང་སྐུ་བརྙན་ལ་གནས་གཟིགས་མཆོད་འབུལ་དང་སྦྲགས་ཐུགས་སྨོན་མཛད་ཡོད་ཅིང། གནས་གཟིགས་གྲུབ་མཚམས་སུ་བོད་པའི་གསར་འགོད་པ་རྣམས་ལ་བཀའ་སྩལ་བའི་ནང། I feel great honor pray in front of this special Buddha statue and as a sacred place ྋགོང་ས་མཆོག་ནས་དེ་རིང་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དམིགས་བསལ་རྟེན་གཙོ་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་རྒྱུའི་སྐལ་བཟང་གོ་སྐབས་ཐོབ་པར་ཐུགས་དགྱེས་ཚོར་བྱུང་ཞེས་དང། དེང་སྐབས་ང་ཚོ་འཛམ་བུ་གླིང་གི་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ཀྱིས་གཙོས་པའི་དཀའ་ངལ་འདྲ་མིན་འཕྲད་བཞིན་ཡོད་དུས་གནས་ཁྱད་པར་ཅན་འདི་ལྟ་བུའི་ནང་ང་ཚོས་ཐུགས་སྨོན་བསྐྱོན་པ་ཡིན་ན་དཀའ་ངལ་དེ་དག་ཟློག་རྒྱུར་ནུས་པ་དམིགས་བསལ་ཡོད་དུས་མགོན་པོ་གང་ཉིད་ནས་ཐུགས་སྨོན་མཛད་ཡོད་སྐོར་བཀའ་སྩལ་གནང་སོང། ད་རེང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་མཛད་སྐབས་བྱང་ཆུབ་མཆོད་རྟེན་གྱི་འཛིན་སྐྱོང་གི་ལས་སྣེ་རྣམ་པས་མགོན་པོ་གང་ཉིད་ལ་གུས་བསུའི་སྣེ་ལེན་གྱིས་མཇལ་དར་སྒྲོན་འབུལ་ཞུས་གནང་སོང་བ་དང་བྱང་ཆུབ་མཆོད་རྟེན་གྱི་གཙོ་འཛིན་བྷིཀ་ཤུ་ཆ་ལིན་ད་ལགས་ཀྱིས་གསུངས་ན་བདག་ཅག་གི་སྟོན་པ་སངས་རྒྱས་པའི་གནས་དེར་ནང་ཆོས་རྗེས་འབྲང་བ་ཚོ་མི་ཚེའི་ནང་ཐེངས་གཅིག་ཡོང་རྒྱུའི་འདུན་པ་བཅངས་བཞིན་པར་གསུངས་པ་དང་སྦྲགས་ཁོང་གིས། ཏུ་གུ་རུ་ཇི་ཏུ་བར་བར་ཨ་ཏཱ་ཧེ། ཏུ་ཡང་ཀ་མ་ཧུལ་བོད་ཨ་ཆ་ཧོ་ཇ་ཏཱ་ཧེ། ཏུ་གུ་རུ་ཇི་བུ་དི་ཇིམ་ཀ།
གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་དེར་ཡང་ཡང་ཕེབས་ཀྱི་ཡོད་དུས་གནས་དེ་ཁོར་ཡུག་བཟང་པོ་ཞིག་ཆགས་ཤིང། མགོན་པོ་གང་ཉིད་ནས་ནང་ཆོས་དར་སྤེལ་གནང་མཁན་ཡིན་པར་བརྟེན། ཁོང་རྒྱལ་ཁབ་ཕྱི་ནང་གང་སར་མཚན་སྙན་ཁྱབ་ཡོད་པའི་འགྲེལ་བརྗོད་གནང་བྱུང། དེ་མིན་སྐབས་དེར་དད་ལྡན་ཆོས་ཞུ་བ་ཁྱོན་ཆེ་ཞིག་ཕེབས་ལམ་དང་དེ་བཞིན་མཆོད་རྟེན་གྱི་གཡས་གཡོན་དུ། གོང་ས་མཆོག་གི་ཞལ་མཇལ་སྐལ་བཟང་གོ་སྐབས་ཐོབ་ཐབས་སུ་འབད་བརྩོན་གནང་སྟེ། ཞལ་མཇལ་ཐོབ་མཁན་རྣམས་ལ་སྐལ་བཟང་གོ་སྐབས་ཤིག་ཏུ་ངོས་འཛིན་གནང་གི་འདུག་ཅིང། འབྲུག་ནས་ཕེབས་པ་བགྲེས་སོང་མིག་དམར་ལགས་དང་དེ་བཞིན་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་ནས་ཕེབས་པ། དངོས་གྲུབ་ཚེ་རིང་ལགས་བཅས་ནས་མྱོང་ཚོར་གསུང་ཡོད་ལ། སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོའི་ཞབས་པད་བསྐལ་བརྒྱའི་བར་དུ་བརྟན་པར་ཤོག། ང་ད། ང་ལྷས་ས་ར་ན་ལོ

རྒྱལ་བ་རིན་པོ་ཆེའི་སྐུ་ཚེའི་རྒྱལ་མཚན་བརྟན་བཞུགས་པའི་སྨོན་ལམ་ཡང་ལ་ཡིན། དང་པོ་ན་ཞེས་འདྲེན་འཇོག་གི་ཐ་མ་ཐམས་ཅད་བྱེད་མཁན་ནི། ན་འདྲེན་འཇོག་ན། བྱེད་འབའ་ན་དེ་རིན་པོ་ཆེ་ལ་ཐུགས་རྗེ་ཆེ་ཞུ་བྱེད་ཡིན་ལ། རིན་པོ་ཆེ་མཇལ་ཁ་དཔེ་ཡག་པོ་བྱུང་སོང་འདི་ལ་ཡང་སྨོན་ལམ་ཨ་ནི་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ཕོ་བྲང་པོ་ཏཱ་ལ་དམར་པོ་ལ་སྲིད་ཁྲི་མངའ་གསོལ་མྱུར་དུ་ཡོང་བའི་གི་སྨོན་ལམ། དྲག་པོ་བཏང་ནས་ཨ་ནི་དཔེ་མི་སྲིད་པའི་སེམས་དགའ་པོ་ཞིག་བྱུང། དཔེ་མི་སྲིད་པའི་གི་ཞལ་མཇལ་དཔེ་ཡག་པོ་ཐོབ་སོང་ཨ་ནི། ཚང་མའི་གི་བསོད་ནམས་དང་སྨོན་ལམ་གི་བརྟེན་ནས་ཨ་ནི་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ། ཕོ་བྲང་པོ་ཏཱ་ལ་ལ་སྲིད་ཁྲི་མངའ་གསོལ་མྱུར་དུ་ཡོང་བའི་གྲོགས་དང་འཕྲིན་ལས་མཛོད་རོགས་བྱེད་ཟེར་ད་སྨོན་ལམ་གྱི་ཞུ་གི་ཡོད།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་བཀོད་པ་ལྟར་ན། དེ་ཚེས་ཉི་ཤུ་ནས་ཉིས་རྩ་གསུམ་བར་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་དབུ་འབྱེད་ཐོག་ཆིབས་བསྒྱུར་བསྐྱངས་གནང་མཛད་པ་དང་འབྲེལ་ཕྱི་ཚེས་ཉིས་རྩ་གསུམ་ཉིན་ལྷན་ཚོགས་ཉིན་མཐའ་མའི་ཉིན་མོར་མགོན་པོ་གང་ཉིད་ནས་འཛམ་གླིང་ཞི་བདེའི་ཆེད་སྨོན་ལམ་འཚོགས་རྒྱུའི་དབུ་བཞུགས་བཀའ་དྲིན་ཆེ་གནང་མཛད་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།

དེ་ཡང་ལྷོ་ཤར་ཨེ་ཤའི་མཐུན་ཚོགས་རྒྱལ་ཁབ་ཁག་དང་ཉི་ཧོང་དབུ་ཁྲིད་རྣམ་པ་ཚོས་མཚོ་ཐོག་སྐྱེལ་འདྲེན་བདེ་འཇགས་མཉམ་ལས་ཀྱི་ལས་དོན་ཡར་རྒྱས་གཏོང་རྒྱུའི་མོས་མཐུན་བྱ་རྒྱུ་ཡིན་པའི་སྐོར་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་ཛ་དྲག་གནས་སྟངས་ཇེ་ཆེར་འགྲོ་བའི་དཀའ་ངལ་སེལ་ཐབས་ཐད་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་སྤེན་པའི་ཉིན་འགོ་འཛུགས་གནང་བའི་ཉི་ཧོང་དང་ལྷོ་ཤར་ཨེ་ཤའི་མཐུན་ཚོགས་རྒྱལ་ཁབ་ཁག་གི་དབུ་ཁྲིད་ཚོའི་ལྷན་ཚོགས་ཀྱི་སྤྱི་བསྒྲགས་ཟིན་བྲིས་ཤིག་ཧྥ་རན་སི་གསར་འགྱུར་ལས་ཁང་ལ་ལག་སོན་བྱུང་བའི་ནང་བཀོད་ཡོད་པ་རེད། དེའི་རྒྱུ་མཚན་ནི་རྒྱ་ནག་གཞུང་གིས་རྒྱལ་ཁབ་གཞན་དང་བདག་དབང་གི་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་སྐྱེལ་འདྲེན་གྱི་མཚོ་ལམ་ཧ་ལམ་མང་ཆེ་བ་རྒྱ་ནག་གི་བདག་དབང་ཡིན་པ་ཤོད་བཞིན་ཡོད་པ་དང་མཚོ་ལམ་དེ་ནི་རྒྱལ་སྤྱིའི་མཚོ་ལམ་ལྟེ་གནས་ཤིག་ཀྱང་ཡིན་པར་བརྟེན་རྒྱ་ནག་གཞུང་གིས་རྩོད་གཞི་ཡོད་པའི་རྒྱ་མཚོ་དེའི་ཐོག་ལ་འཛིན་པའི་བཙན་འཛུལ་བྱ་སྤྱོད་ཤུགས་ཆེ་རུ་གཏོང་བཞིན་པ་དེ་ཡིས་རྒྱ་མཚོ་དེའི་ཁུལ་དུ་གནས་པའི་རྒྱལ་ཁབ་ཁག་དང་དེ་བཞིན་ཨ་མི་རི་ཀ་བཅས་ལ་ཁོང་ཁྲོ་སློང་བཞིན་ཡོད་པ་རེད། ཨ་མི་རི་ཀའི་ཉེ་བའི་མཐུན་གྲོགས་རྒྱལ་ཁབ་ཉི་ཧོང་ཕྱོགས་ནས་ཀྱང། ལྷོ་རྒྱ་ནག་རྒྱ་མཚོའི་ས་ཆའི་བདག་དབང་རྩོད་ལེན་བྱེད་བཞིན་པ་དང་ཆབས་ཅིག་རྒྱ་ནག་གཞུང་གི་ཕྱོགས་ནས་བདག་དབང་གི་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོ་དེའི་ནང་དུ་དམག་དོན་གཞི་རྒྱ་ཆེ་རུ་གཏོང་བཞིན་པའི་ཁར་རྒྱ་ནག་གཞུང་གིས་ལྷོ་ཀོ་རི་ཡ་དང་ཨོས་ཏྲེ་ལི་ཡ་གཙོས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ནང་གི་རྒྱལ་ཁབ་ཁག་དང་སྲུང་སྐྱོབ་ཀྱི་མཉམ་ལས་གོང་འཕེལ་གཏོང་རྒྱུ་སྔོན་ཚུད་ནས་འགོ་བཙུགས་ཟིན་ཡོད་པ་རེད། France གསར་འགྱུར་ལས་ཁང་ལ་ལག་སོན་བྱུང་བའི་ཉི་ཧོང་དང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཚོའི་དབུ་ཁྲིད་རྣམ་པས་ད་རེས་གཟའ་མཇུག་ཏུ་མཇུག་སྒྲིལ་གནང་རྒྱུའི་ལྷན་ཚོགས་ཀྱི་མཇུག་བསྡོམས་སྤྱི་བསྒྲགས་ཀྱི་ཟིན་བྲིས་དེའི་ནང་དུ། ཉི་ཧོང་དང་ལྷོ་ཤར་ཨེ་ཤ་ཡའི་མཐུན་ཚོགས་རྒྱལ་ཁབ་ཚོས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་སྐྱེལ་འདྲེན་སྲུང་སྐྱོབ་ཀྱི་ལས་དོན་མཉམ་ལས་གནང་རྒྱུ་གཙོས་པའི་རྒྱལ་ཁབ་རྣམས་ཀྱི་སྲུང་སྐྱོབ་ཀྱི་ལས་དོན་རྣམས་ནུས་ཤུགས་ཆེ་རུ་གཏོང་རྒྱུའི་ཁས་ལེན་གནང་རྒྱུ་ཡིན་པ་རེད་འདུག་ད་དུང་ཉེ་ཆར་རེས་གཟའ་ལྷག་པའི་ཉིན་ཉི་ཧོང་གཞུང་གིས་ཉེ་ཆར་ལྷོ་རྒྱ་ནག་གི་རྒྱ་མཚོའི་ཐོག་ཧྥི་ལི་པིན་སི་ཉ་འཛིན་མཁན་ཚོར་དགོས་མཁོའི་བཟའ་བཅའ་དང་ཁོ་ཚོའི་གྲུ་གཟིངས་ཀྱི་རྡོ་སྣུམ་སྐྱེལ་འདྲེན་བྱེད་མཁན་གྱི་ཧྥི་ལི་པིན་གཞུང་གི་གྲུ་གཟིངས་ལ་རྒྱ་ནག་གཞུང་གི་གྲུ་གཟིངས་ཀྱིས་འགོག་རྐྱེན་དང་བཀག་འགོག་བྱས་པའི་ཚབས་ཆེའི་བྱ་སྤྱོད་དེ་ནི་ཧ་ཅང་སེམས་ཁྲལ་བྱེད་ཡུལ་ཞིག་ཡིན་པ་ནན་བརྗོད་གནང་ཡོད་པ་རེད། ད་དུང་ཕྱི་ཟླ་བཅུ་གཅིག་པའི་ནང་ཧྥི་ལི་པིན་སྲིད་འཛིན་ཉི་ཧོང་དུ་འཚམས་འདྲིར་ཕེབས་སྐབས་ཉི་ཧོང་གཞུང་གིས་ཧྥི་ལི་པིན་ལ་མཚོ་ཐོག་གྲུ་གཟིངས་ཉོ་རྒྱུ་དང་མཚོ་ཐོག་ནས་གཞན་གྱི་གྲུ་གཟིངས་མཐོང་ཐུབ་པའི་འཕྲུལ་ཆས་མཁོ་སྤྲོད་བྱ་རྒྱུའི་ཁས་ལེན་གནང་བ་མ་ཟད་རྒྱལ་ཁབ་གཉིས་པོའི་མཚོ་ཐོག་གི་བདག་དབང་གི་ས་ཆའི་ཐོག་ལ་དམག་དཔུང་འགྲེམས་འཇོག་ཡོང་ཐབས་ཀྱི་ཐད་ལ་བཀའ་བསྡུར་ཡང་གནང་ཡོད་པའི་གནས་ཚུལ་འཁོད་འདུག།
ཨ་མི་རི་ཀས་ཐའེ་ཝན་ལ་ཆེས་ཡར་ཐོན་གྱི་དམག་འཁྲུག་ལ་མཁོ་བའི་འཕྲུལ་ཆས་མ་གནས་ཨ་སྒོར་སུམ་བརྒྱ་ཙམ་ཚོང་བསྒྱུར་གནང་རྒྱུ་ཡིན་འདུག་དེ་ཡང་རྒྱལ་ས་ཝ་ཤིང་ཏོན་ནས་རོལ་དྲ་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཐའེ་ཝན་གྱི་བདེ་སྲུང་ལས་དོན་ཡར་རྒྱས་གཏོང་ཆེད། ཕྱིར་ཡར་ཐོན་གྱི་དམག་འཁྲུག་ལ་མཁོ་བའི་འཕྲུལ་ཆས། མ་གནས་ཨ་སྒོར་སུམ་བརྒྱ་གནང་གཏན་འཁེལ་བའི་སྐོར། ཨ་མི་རི་ཀའི་པེན་ཏ་ཀོན་དམག་དོན་ལས་ཁང་གིས་གསུངས་བཞག་ཨ་མི་རི་ཀས་ཁྲིམས་ཐོག་ནས་ཐའེ་ཝན་གྱི་བདེ་སྲུང་སྲུང་སྐྱོབ་བྱ་དགོས་པའི་ཆ་ནས་ཐའེ་ཝན་ལ་དམག་དོན་གོ་མཚོན་ཡང་སེ་འཚོང་གི་ཡོད་པ་དང་དེ་ནི་ཨ་མི་རི་ཀ་དང་རྒྱ་ནག་དབར་མི་མཐུན་པའི་དངངས་འཚབ་ཀྱི་འབྱུང་ཁུངས་ལྟ་བུ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། ཨ་མི་རི་ཀའི་པེན་ཏ་གོན་དམག་དོན་ལྷན་ཁང་གི་རྒྱལ་སྲུང་མཉམ་འབྲེལ་ལས་ཁང་གིས་ཨ་རིས་ཐེ་ཝན་ལ་གོ་མཚོན་འཚོང་རྒྱུ་དེ་ནི་ཐེ་ཝན་གྱི་དམག་དོན་བཀོད་སྒྲིག་དང་སྟངས་འཛིན། འབྲེལ་ལམ་དང་ཀམ་པུ་ཊར་རམ་སི་ཕོར་ཡི་ནུས་ཚད་ལ་རྒྱབ་སྐྱོར་བྱ་ཆེད་ཡིན་པར་གསུངས་བཞག། ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་ཨ་མི་རི་ཀས་ཐེ་ཝན་ལ་དམག་དོན་གོ་མཚོན་འཚོང་བ་དེས་ཟུང་འབྲེལ་གྱི་ཐོག་ནས་རྒོལ་འཛིང་དང། སྟངས་འཛིན་གྱི་ཐབས་ཇུས་ནུས་པ་ལྡན་པ་ཡོང་རྒྱུར་ཕན་ཐོགས་ཡོང་ངེས་ཡིན་པར་གསུངས་བཞག་དེ་བཞིན་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་རྒྱ་ནག་དམར་ཤོག་གིས་ཐེ་ཝན་མཚོ་གླིང་ཁུལ་ཡང་སེ་དྲག་པོའི་དམག་མིའི་ལས་འགུལ་སྤེལ་ནས། ཨ་མི་རི་ཀ་ལའང་ཉེན་ཁ་ཆེན་པོ་བཟོ་གི་ཡོད་པ་རེད་ཅེས་གསུངས་བཞག་ཨ་མི་རི་ཀས་ཐེངས་འདིའི་གོ་མཚོན་འཚོང་རྒྱུ་དེ་ནི་ཟླ་བ་གཅིག་ཙམ་གྱི་ནང་ཚུད་འཚོང་ཐུབ་པ་གནང་བའི་རེ་བ་ཡོད་པ་དང། ཐའེ་ཝན་གྱིས་ཨ་མི་རི་ཀ་ལ་དམག་དོན་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་བཞག་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་གྲོས་ཚོགས་ལ་སྙན་སེང་ཞུས་པའི་རྗེས། གོ་མཚོན་འཚོང་རྒྱུ་དེ་མགོ་འཛུགས་བྱ་རྒྱུ་ཡིན་འདུག།
རྒྱ་ནག་གཞུང་གིས་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་སྤྱོད་མི་མཐུན་མཁན་གྱི་ཧོང་ཀོང་བ་གང་ཞིག་གི་མིང་ཟུར་འདོན་བྱས་པ་རྣམས་འཛིན་བཟུང་བྱ་ཐབས་སུ་གནས་ཚུལ་མཁོ་འདོན་བྱེད་མཁན་ལ་དངུལ་གྱི་བྱ་དགའ་སྤྲོད་རྒྱུ་ཡིན་པ་བཤད་འདུག་དེ་ཡང་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་མཁན་ཧོང་ཀོང་བ་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་གྱི་མིང་ཟུར་འདོན་བྱས་པ་རྣམས་འཛིན་བཟུང་བྱ་ཐབས་ཀྱི་ཆེད་དུ་རྒྱ་ནག་གཞུང་གིས་དངུལ་གྱི་བྱ་དགའ་སྤྲོད་རྒྱུ་བཀོད་ཁྱབ་བཏང་བ་དེའི་ཐོག་ལ། ཕྱིའི་རྒྱལ་ཁབ་ཀྱི་གཞུང་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་སྐྱོན་བརྗོད་དྲག་པོ་བྱེད་བཞིན་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གིས་ཧོང་ཀོང་ནང་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་ཟེར་བ་འགལ་འཛོལ་བྱེད་མཁན་གྱི་ནག་ཉེས་ཕོག་པའི་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་མཁན་ཧོང་ཀོང་བ་ཁྱོན་མི་བཅུ་གསུམ་ཕྱི་རྒྱལ་དུ་ཡོད་པ་དེ་དག་འཛིན་བཟུང་བྱ་ཐབས་སུ་གནས་ཚུལ་མཁོ་འདོན་བྱེད་མཁན་ལ་ཧོང་ཀོང་ཌོ་ལར་ས་ཡ་གཅིག་གམ་ཨ་སྒོར་འབུམ་གཅིག་དང་ཉིས་ཁྲི་བརྒྱད་སྟོང་གི་བྱ་དགའ་སྤྲོད་རྒྱུ་ཡིན་པ་བཤད་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལྷན་ཁང་མགྲིན་ཚབ་པ་མའོ་ཉིང་གིས་པེ་ཅིང་དུ་ཚོགས་པའི་འཆར་ཅན་གསར་འགོད་ལྷན་ཚོགས་ཐོག་ལ་ཕྱིའི་རྒྱལ་ཁབ་ཀྱི་སྐྱོན་བརྗོད་ལ་རྒྱ་ནག་གཞུང་གིས་ངོས་ལེན་བྱེད་ཀྱི་མ་རེད་འཛིན་བཟུང་བྱ་རྒྱུའི་བཀོད་ཁྱབ་དེ་ནི་དགོས་གལ་ཆེ་བ་དང་བདེན་པ་ར་སྤྲོད་བྱས་པ་ཞིག་དང་རྒྱལ་སྤྱིའི་ཁྲིམས་ལུགས་དང་ལག་ལེན་ནང་དུ་ཚུད་ཡོད་པ་རེད། ཧོང་ཀོང་གི་རྒྱལ་ཡོངས་བདེ་འཇགས་ཁྲིམས་གཞིར་མིང་ཤས་དང་ཁྲིམས་ལུགས་ལ་ཐེ་ཇུས་བྱེད་མཁན་གཞུང་སྒེར་ཚོ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་བཤད་ཡོད་པ་རེད་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་པ་སངས་ཉིན་ཧོང་ཀོང་ཉེན་རྟོག་པས་སླར་ཡང་ཕྱི་རྒྱལ་དུ་ཡོད་པའི་ཧོང་ཀོང་གི་དམངས་གཙོའི་ལས་འགུལ་སྤེལ་མཁན་མི་ལྔ་ལ་རྒྱ་ནག་གཞུང་གིས་ཧོང་ཀོང་ཐོག་ལ་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་ཟེར་བ་འགལ་འཛོལ་བྱས་པའི་ཉེས་མིང་བཙུགས་ཏེ་ཁོང་ཚོ་འཛིན་བཟུང་ཐུབ་རྒྱུར་གནས་ཚུལ་མཁོ་འདོན་བྱེད་མཁན་ལ་དངུལ་གྱི་བྱ་དགའ་སྤྲོད་རྒྱུ་ཡིན་པ་བཤད་ཡོད་པ་རེད། དེ་སྟེ་མའོ་ཉིང་གིས་མི་ལྔ་པོ་དེ་དག་གིས་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་མིང་ཙམ་དེའི་ཐོག་ནས་ཧོང་ཀོང་ནང་བརྟན་ལྷིང་མེད་པ་བཟོས་ནས་རྒྱ་ནག་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་ཉེན་ཁ་ཅན་དུ་ལྷུང་ཡོད་པའི་སྐོར་བཤད་ཡོད་པ་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཧོང་ཀོང་ནང་རྒྱལ་ནང་བདེ་སྲུང་དང་འབྲེལ་བའི་ཐོག་ནས་འཛིན་བཟུང་བཀག་ཉར་བྱེད་འོག་ཡོད་པའི་ཧོང་ཀོང་གསར་འགྱུར་ལས་ཁང་གི་ཕྱུག་བདག་ཇིམ་མི་ལའེ་ལགས་སུ་རིང་མིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། ཁོང་གི་བུས། བདུན་ཕྲག་རྗེས་མའི་ཁྲིམས་བཤེར་དེ་བཞིན་འཁྲབ་སྟོན་ཙམ་ལས་ཐག་གཅོད་དེ་ནི་དེ་སྔ་ནས་གཏན་འབེབས་ཟིན་པ་ཞིག་ཡིན་ཀྱང་ཁོང་གི་ཕས་རང་ཉིད་ལ་བདེན་པ་ཡོད་པར་ཡིད་ཆེས་གནང་ནས་ཁྲིམས་གཏུག་གནང་བར་སྤོབས་པ་ཡོད་ཅེས་བཤད་བཞག་དེ་ཡང་ཐེ་པེ་ནས་རོའི་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གིས་ཧོང་ཀོང་ནང་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་གཏན་འབེབས་བྱས་པར་བརྟེན། ཇི་མི་ལའེ་ཁོང་ལ་ཁྲིམས་ཞིབ་བྱ་རྒྱུར་དུས་ཡུན་རིང་པོ་ཞིག་སྒུག་དགོས་བྱུང་བའི་རྗེས། བདུན་ཕྲག་རྗེས་མའི་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། གལ་སྲིད་ནག་ཉེས་ར་སྤྲོད་བྱུང་བ་ཡིན་ན། ཁོང་གིས་ཨ་མི་རི་ཀ་ཐེ་བའི་ཕྱི་རྒྱལ་བ་དང་ངན་པ་ཁ་མཐུན་བྱས་པའི་ནག་ཉེས་འོག་ཁོང་ལ་ཚེ་བཙོན་གྱི་ཉེས་ཆད་ཕོག་སྲིད་པ་རེད། ལོ་ན་བདུན་ཅུ་དོན་དྲུག་ལ་སོན་པ་ཇི་མི་ལའེ་ཁོང་ནི་ཧོང་ཀོང་གི Apple Daily ཞེས་པའི་དམངས་གཙོར་རྒྱབ་སྐྱོར་བྱེད་མཁན་གྱི་ཉིན་རེའི་གསར་ཤོག་འགོ་འཛུགས་བྱ་མཁན་དང། རྒྱུན་དུ་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ལ་སྐྱོན་བརྗོད་བྱ་མཁན་ཞིག་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་ལ་དམངས་གཙོའི་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་བྱུང་བའི་རྗེས་ཁོང་ལ་ཉེས་འཛུགས་འདྲ་མིན་བཙུགས་ཡོད་པ་དང། ཁོང་གིས་གསར་འགྱུར་ལས་ཁང་དེ་བོགས་མར་གཏོང་ལེན་བྱ་ཕྱོགས་ཀྱི་ཐད་ངན་ཇུས་བཤམས་ནས་མགོ་སྐོར་བཏང་བའི་ཉེས་འཛུགས་ཀྱི་འོག་ད་ལྟ་ཁོང་ལོ་ལྔ་དང་ཟླ་བ་དགུ་ཡི་བཙོན་འཇུག་ཁྲིམས་ཆད་འོག་བཙོན་ཁང་ནང་ཡོད་མུས་ཡིན་འདུག་ཁོང་གིས་ནག་ཉེས་དེར་ངོས་ལེན་མ་གནང་བའི་ཐོག་བསྐྱར་དུ་ཁྲིམས་བཤེར་ཡོང་བའི་ཞུ་གཏུག་བརྒྱབ་པ་བཞིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་གསར་པ་ཞིག་བྱ་རྒྱུ་འགོ་འཛུགས་བྱ་གི་ཡོད་པ་རེད།
ཨ་མི་རི་ཀས་རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུར་ཐེ་ཇུས་བྱས་ན་མི་འགྲིག་པའི་ཉེན་བརྡ་བཏང་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་པ་སངས་ཉིན་ཨ་མི་རི་ཀས་ཡོང་ལ་ཉེ་བའི་ཐའེ་ཝན་སྲིད་འཛིན་འོས་བསྡུར་རྒྱ་ནག་གི་ཕྱོགས་ནས་ཐེ་ཇུས་བྱ་རྒྱུ་མེད་པའི་ཉེན་བརྡ་བཏང་བ་དང་ཆབས་ཅིག་ཕྱོགས་ཚང་མའི་སྤྱོད་ཚུལ་ཐད་ལ་འགན་འཁྲི་འཁུར་དགོས་པའི་འབོད་སྐུལ་ཡང་གནང་ཡོད་ཅིང། ཐེ་ཝན་འོས་བསྡུ་ཆེན་མོ་དེ་ནི་རིང་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་འཁེལ་གྱི་ཡོད་པ་དེའི་ཐོག་ལ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་དང་ཨ་མི་རི་ཀའི་གྲོས་ཚོགས་གཙོས་པའི་གཟབ་ནན་གྱིས་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་ནི་ཐེ་ཝན་འོས་བསྡུ་དེ་ནི་ཐེ་ཝན་ཐོག་ལ་བཙན་འཛུལ་བྱེད་འདུན་ཡོད་པའི་རྒྱ་ནག་དང་ཐེ་ཝན་གྱི་མ་འོངས་པའི་འབྲེལ་བའི་ཐག་གཅོད་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། དེར་བརྟེན་རྒྱ་ནག་ནང་དུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་པ་སྐུ་ཞབས Nicholas Burns ཞུ་བས་ཐེ་ཝན་འོས་བསྡུ་དེ་ནི་འཇིགས་སྐུལ་དང་ཤེས་ན་བཙན་དབང་མེད་པའི་ཁར་ཕྱོགས་ཚང་མས་ཐེ་ཇུས་མེད་པར་རང་དབང་ལྡན་པའི་ཐོག་ནས་ཡོང་བར་ང་ཚོ་ཨ་མི་རི་ཀའི་ཕྱོགས་ནས་རེ་བ་དང་འདུན་པ་ཆེན་པོ་བཅངས་བཞིན་ཡོད་ཅེས་དང་ད་དུང་ཐེ་ཝན་ནི་ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན་གྱི་འབྲེལ་ལམ་ཛ་དྲག་བཟོ་མཁན་གྱི་གནད་དོན་གཙོ་བོ་ཞིག་ཡིན་ལ་ཐེ་ཝན་ནི་ཨ་མི་རི་ཀའི་གལ་ཆེའི་མཐུན་ཕྱོགས་ཤིག་ཀྱང་རེད། ཨ་མི་རི་ཀའི་ཕྱོགས་ནས་ད་རེས་ཀྱི་ཐེ་ཝན་འོས་བསྡུ་ནང་ཐེ་ཇུས་བྱེད་རྒྱུ་མིན་ལ་མ་འོངས་པའི་འོས་བསྡུར་ཡང་ཐེ་ཇུས་བྱེད་རྒྱུ་མིན་ཞེས་གསུངས་འདུག།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གཞུང་གིས་བོད་ལ། ཤིས་ཙང་ཞེས་མིང་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱས་པ་དེས། རྒྱ་གར་ལ་བདེ་འཇགས་ཀྱི་ཤུགས་རྐྱེན་ཚབས་ཆེན་ཞིག་ཐེབས་རྒྱུ་ཡིན་པ། རྒྱ་གར་གྱི་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ། བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་གར་གྱི་གཞུང་འབྲེལ་མི་སྣ་དང་གནད་དོན་དབྱེ་ཞིབ་པ་དེ་བཞིན་སྤྱི་དམངས་སོགས་ཀྱི་ཁྲོད་རྒྱ་གར་གྱི་ས་མཚམས་ནི་བོད་ཡིན་པ་ལས་རྒྱ་ནག་མིན་པའི་སྐོར་བགྲོ་གླེང་རབ་དང་རིམ་པ་བྱུང་མུས་ཡིན་པའི་དུས་སྐབས་འདིར་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས། ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེའི་ཚབ་ཏུ་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་གསར་དུ་ཐོན་པའི་གནས་ཚུལ་ཞིག་ནི་ཕྱི་ཟླ་བཅུ་གཅིག་ཚེས་བཅུ་ཉིན་རྒྱ་ནག་གཞུང་གིས་བཏོན་པའི་རྒྱབ་ཤ་དཀར་པོའི་ཡིག་ཆའི་འགོ་བརྗོད་དུ། དུས་རབས་གསར་པའི་ནང་རྒྱ་ནག་དམར་ཤོག་གཞུང་གིས Xizang ཐོག་འཛིན་པའི་སྲིད་བྱུས CPC Policies on the Governance of Xizang in the New Era ཞེས་འཁོད་འདུག། གནད་དོན་དེ་དང་འབྲེལ་ནས་རྒྱ་གར་གྱི་གནད་ཡོད་མི་སྣ་དང་ཉམས་ཞིབ་པ་ཚོས་རྒྱ་ནག་གཞུང་གིས་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་ཚབ་ཏུ Xizang ཞེས་མིང་བསྒྱུར་བྱས་པ་དེ་ཡིས་རྒྱ་གར་དང་བོད་ཀྱི་འབྲེལ་ལམ་དང། ལྷག་དོན་དུ་རྒྱ་གར་གྱི་ས་མཚམས་དང་བདེ་འཇགས་སོགས་ཀྱི་ཐོག་ལ་ཤུགས་རྐྱེན་ཚབས་ཆེན་ཐེབས་རྒྱུ་ཡིན་པ་བརྗོད་ཀྱི་འདུག་པ་མ་ཟད།

Effectively Nullifying Those Agreements། རྒྱ་ནག་གཞུང་གིས་བོད་ལ་མིང་བསྒྱུར་བྱས་པ་དེ་ཡིས་དེ་སྔ་བོད་དང་རྒྱ་གར་བར་བཞག་པའི་ཆིངས་ཡིག་དང་ལོ་རྒྱུས་ཡིག་ཆ་མང་པོ་ཞིག་ནུས་མེད་བཟོ་རྒྱུར་ཤུགས་རྐྱེན་ཚབས་ཆེན་ཐེབས་ཀྱི་ཡོད། དཔེར་ན་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་གཉིས་ལོར་བོད་དང་ལ་དྭགས་རྒྱལ་པོ་རྫོར་བར་སིང་གཉིས་བར་ས་མཚམས་རྩོད་རྙོག་དང་འབྲེལ་བའི་ཆིངས་ཡིག་བཞག་ཡོད་པ་དེར་ཤུགས་རྐྱེན་ཐེབས་སྲིད། ད་དུང་རྒྱ་ནག་གཞུང་གིས་དབྱིན་ཡིག་ཐ་སྙད Tibet ཞེས་པ་དེ་བོད་རང་སྐྱོང་ལྗོངས་གཅིག་པུར་གོ་གི་ཡོད་པ་ལྟ་བུ་བཟོས་པ་ནི་ད་བར་ལོ་རྒྱུས་དང་གང་གི་ཆ་ནས་ཤུགས་རྐྱེན་ཆེན་པོ་ཐེབས་ཡོད། འོན་ཀྱང་ད་སྐབས་དེ་ལས་ཉེན་ཁ་ཆེ་བར་གྱུར་ཡོད། ལྷག་པར་དུ་མིང་བསྒྱུར་བྱེད་པ་དེ་ཡིས་བོད་དང་རྒྱ་གར་གཉིས་བར་རིག་གཞུང་གི་ཐོག་ནས་འབྲེལ་བ་གཏིང་ཟབ་ཡོད་པ་དེ་ལ་ཡང་ཤུགས་རྐྱེན་ཐེབས་སྲིད་ཅེས་འགྲེལ་བརྗོད་གནང་བྱུང། དུས་རབས་ཉི་ཤུ་པའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་ཡོད་པ་རེད། དཔེར་ན་རིག་གནས་གསར་བརྗེ་སྐབས་བོད་ཀྱི་ས་ཆ་དང་གཞུང་ལམ། གྲོང་གསེབ། ལས་ཁུངས་ཐ་ན་མིའི་མིང་སོགས་ལ་འགྱུར་བ་བཏང་སྟེ་རྒྱ་ནག་གི་ཁྱད་ཆོས་ལྡན་པའི་མིང་བཏགས་ཡོད་པ་རེད། ཡང་རྒྱ་གར་རྒྱལ་ས་ལྡི་ལིས་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ Kalpit Mankikar ལགས་ཀྱིས་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Arunachal Pradesh as།
རྒྱ་ནག་གཞུང་གིས་བོད་ཙམ་མ་ཟད་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ལ་ཡང་ཛང་ནན་ཞེས་མིང་བསྒྱུར་བྱས་ཏེ་རྒྱ་ནག་གི་ཆ་ཤས་ཡིན་ཚུལ་བརྗོད་པ་དེ་ཡིས་རྒྱ་གར་གྱི་རྒྱལ་སྲུང་ལ་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད། ལོ་རྒྱུས་རང་བཞིན་ལྡན་པའི་ས་ཁུལ་ཁག་ལ་མིང་བསྒྱུར་བྱེད་པ་དེ་ནི་ལོ་མང་གོང་ནས་གྲ་སྒྲིག་བྱས་པའི་རྒྱ་ནག་གི་སྲིད་བྱུས་ཤིག་རེད་ལ། འདི་ནི་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པའི་རྗེས་སུ། རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་སྲིད་བྱུས་དང་འབྲེལ་བ་ཆེན་པོ་ཆགས་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོའི་དབང་བསྒྱུར་བྱས་པའི་སྐབས་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པ་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད།

རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡོ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་པ་རེད་ཅེས་གསུངས་པའི་སྐོར་བློ་དཔེ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ། བོད་མིའི་ཆོས་རིག་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་ཇུས་དེར་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱི་རྒྱལ་དུ་ཡོང་བ་གི་ཐོངས་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཞིག། ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ངེས་རེད་འདུག་ཅེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག།
ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་གསལ་བསྡད་ཡོད་རེད་དེ་ཡིག་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ། མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ། ཨ་ནི་ཡོ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སུ་ལ་མ། ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ནས་ཡང་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གྱི་ཡོད་ག་ཟེར་ད་བོད་རང་ནང་ལོགས་ལ་ང་ཚོ་བྱེད་ཐུབ་ཡས་གང་ཡང་མི་འདུག་བ། རྒྱ་ནག་གཞུང་གི་བཙན་གནོན་ཤུགས་ཆེན་པོ་ཞིག་བྱས་ཐེབས་ཀྱི་ཡོད་དུས་ཙམ་པ་ལ་ད་བོད་ནང་ལོགས་ལ་སྲིད་བྱུས་དེ་འདྲ་གཅིག་གི་འོག་ནས་འདོད་ནའང་འདྲ་མ་འདོད་ནའང་འདྲ་མ་བཏང་རང་བཏང་ཐུག་ཡས་གི་གནས་སྟངས་ཅིག། གྱུར་སྡོད་ཀྱི་ཡོད་རེད། གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་དང་དེ་ལས་ཛ་དྲག་པོ་གཅིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་དེ་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་པར་བོད་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང། མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་བོ་ཞིག་འཕྲད་ངེས་ཡིན་པའི་རང་བཞིན་གྱིས་གསལ་པོ་ཆགས་ཡོད་པས། ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མ་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་རིང་ཡོ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡོ་རོབ་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་དེ་ཚོ་ལ་ལག་བསྟར་གཅིག་ཡང་མེད་ན་ཚད་དང་ལྡན་པ་གཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་ཡས་དང་རྒྱ་ནག་གཞུང་ངོས་ནས་ད་ད་ལྟ། ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་གི་རྒྱལ་ཁབ་གཞན་པ་མང་པོ་གིས་བསམ་ཚུལ་བཏོན་ཡོད་རེད་དེ་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་གིས་བཏོན་ཡོད་པའི་སོང་ཙང་དེའི་གི་གནོན་ཤུགས་གི་འོག་ནས་རྒྱ་ནག་གི་བསམ་བློ་མ་བཏང་རང་བཏང་ཅིག་ཆགས་དགོས་ཡག་ཅིག་ཏན་ཏན་ཆགས་གི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་བློ་བཏང་སྟངས་ལ་རག་ལས་གི་རེད་པ། ཡང་ཁོང་གིས་གྲོས་ཆོད་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་སྟེ། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་དང་དེའི་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་དུ་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དུ་ད་ལྟའི་འདིར་ཚིག་གི་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་དུ་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་ཞུ་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་དེ་ངོ་བོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོ་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ནའི་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་དེ་ཞིག་ཁ་གསལ་བཞག་ཐུབ་ཡ་ལ་ཆ་ཆ་བྱས་ནས་གྲོས་ཆོད་བཞག་ཐུབ་ཡ་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་འདི་ཞུ་གི་ཡིན་ཞེས་ཞུ་ཡ་ཡིན།
ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་ཐུབ་པ་དེ་ནི་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་སྟངས་འཛིན་དང་སྦྲགས། སྦེལ་ཇམ་དོན་གཅོད་ཀྱིས་གཙོ་འགན་བཞེས་ཏེ་འདས་པའི་ལོ་གཅིག་ལྷག་གི་རིང་དཀའ་ལས་བརྒྱབ་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་ཀྱི་གྲོགས་པོ་ཚོ་དང་མཉམ་རུབ་ཀྱིས་བྱུང་བ་ཟིག་དང་གྲོས་ཆོད་དགོངས་དོན་ཡུ་རོབ་མཐུན་ཚོགས་ཀྱི་མངའ་ཁོངས་རྒྱལ་ཁབ་ཉི་ཤུ་རྩ་བདུན་ནས་ངེས་པར་དུ་ལག་བསྟར་གནང་དགོས་སུ་གྱུར་ཡོད་པར་བརྟེན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གྲོས་ཆོད་དེར་སྔ་ཕྱིར་དཀའ་ལས་རྒྱབ་མཁན་ཚང་མར་ཐུགས་རྗེ་ཆེ་ཡང་ཞུས་གནང་ཡོད་པ་མ་ཟད། རྒྱ་ནག་དམར་གཞུང་གི་ལས་བྱེད་པ་སྤྱི་དང་ཁྱད་པར་བོད་རིགས་ལས་བྱེད་པ་སོགས་ཀྱིས། དམར་ཤོག་ལ་ཡིད་ཆེས་བློ་གཏད་ཀྱི་རྣམ་འགྱུར་བསྟན་ཆེད་དུ་མཚམས་རེར་བཀའ་བཏང་བ་ལས་ལྷག་ཟིག་བྱས་བསྡད་པ་ཚོས་གཟབ་གཟབ་མ་བྱས་ན། སོ་སོའི་ཕྲུ་གུ་རྣམས་ཕྱི་རྒྱལ་དུ་སློབ་འཇུག་སོགས་ཀྱི་སྐབས་སུ་གྲོས་ཆོད་དགོངས་དོན་ལག་བསྟར་གྱིས། ཉེས་ཆད་བཏང་ན་སོ་སོ་ལ་གྱོང་གུན་ཕོག་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག་བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དབྱིན་ཇིའི་གྲོས་ཚོགས་སུ། བོད་ཀྱི་ནང་པ་ཚོའི་ཐོག་སྡང་འཛིན་ཞེས་པའི་བགྲོ་གླེང་གནང་བ། དེ་ཡང་དབྱིན་ཇིའི་གྲོས་ཚོགས་སུ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན། བོད་ནང་ནང་པ་ཚོ་ལ་སྡང་འཛིན་དང་དྲག་གནོན་ཞེས་པའི་བརྗོད་གཞིའི་ཐད་དམིགས་བཀར་བགྲོ་གླེང་གནང་ཡོད་ཅིང་སྐབས་དེར་དབྱིན་ཇིའི་གཞུང་འཛིན་ངོས་ནས། ཕྱི་སྲིད་ལས་ཁུངས་ཀྱི་རྒྱ་གར་དང་ཞི་བདེ་རྒྱ་མཚོའི་བློན་ཆེན་ཕེབས་ཞུགས་ཀྱིས་འགན་ཁུར་ལན་འདེབས་གནང་ཡོད་པ་སོགས་བྱུང་ཡོད་ཅིང། ཚོགས་འདུ་དེའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་སྐུའི་ཡང་སྲིད་འདེམས་བསྐོ་གནང་ཕྱོགས་ཀྱི་ཐད་བོད་མིའི་ཆོས་ཕྱོགས་ཀྱི་སྲོལ་རྒྱུན་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མི་མང་ཚོགས་ལ་ཡོད་པའི་བདག་དབང་འདི་སྲུང་སྐྱོབ་དགོས་པའི་སྐོར་བགྲོ་གླེང་བྱུང་འདུག་གནད་དོན་གླེང་མོལ་གྱི་ལེ་ཚན་ནང། ཨིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་བྷར་སི་བསོད་ནམས་ཚེ་རིང་ལགས་དང་བོད་རང་དབང་ཚོགས་པའི་ཞུ་གཏུག་འགན་འཁུར་བ་བསྟན་འཛིན་ཀུན་དགའ་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཀའ་འདྲི་ཞུས་པའི་ལས་རིམ་ཞིག་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་དེ་ཐོག་ལ་ད་ལྟ་དབྱིན་ཇིའི་གྲོས་ཚོགས་ནང་ལ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་པ་བཅུ་བཞི་ཉིན་མོ་དེ་ད་བོད་ཀྱི་ཆོས་དད་རང་དབང་གི་གནས་བབ་ཐོག་ལ་ཡང་དམིགས་བཀར་གྱི་ཚོགས་འདུ་ཞིག་ཚོགས་གནང་ཤག་ད་ད་ལྟ་འདི་ན་བརྗོད་གཞི་འདི་བོད་ནང་ལོགས་ལ་ནང་པ་ཚོ་ལ་ནི་སྡང་ཟུག་དང་དྲག་གནོན་བྱེད་ཀྱི་འདུག་ཅེས་བཤད་ད་བརྗོད་གཞི་འདི་འདྲ་ཞིག་གི་ཐོག་ལ་ཨ་ནི་ཚོགས་འདུ་ཚོགས་གནང་ཤག་ཚོགས་འདུ་འདི་ད་ད་ལྟ་འདི་གོང་ལ་གྲོས་ཚོགས་ཀྱི་དཔེ་མཛོད་ཁང་ནས་སྙན་ཐོ་ཞིག་ཡང་བཏོན་ཞིང་སྙན་ཐོ་ཟེར་བ་ལ་ད་ལྟའི་ཉམས་ཞིབ་ཀྱི་དཔྱད་གཞིའི་ཡིག་ཆ་འདི་འདྲའི་ཤོག་ལྷེ་ཉི་ཤུ་ཅན་ཞིག་བཏོན་གནང་ཤག་འདི་ནང་ལོགས་ལ་ཡིག་ཆ་འདི་ཨ་ནི། ད་ཨ་མི་རི་ཀའི་གཞུང་གིས་ཆོས་དད་རང་དབང་གི་ལངས་ཕྱོགས་ག་འདྲས་ཅིག་ཡོད་རེད། ཨ་ནི་རྒྱལ་ཚོགས་ཀྱི་ལངས་ཕྱོགས་ག་འདྲས་ཅིག་ཡོད་རེད། ཨ་ནི་བོད་མིའི་གི་འདོད་ཚུལ་ག་འདྲས་ཅིག་ཡོད་རེད་རྒྱ་ནག་གཞུང་གིས་འདིའི་ཐོག་ལ་བསྒྲགས་གཏམ་ག་རེ་བཤད་ཀྱི་ཡོད་རེད། འདི་ག་ཚང་མ་ལོག་པ་རྒྱས་བཤད་ཀྱི་ཐོག་ནས་ཚོགས་འདུ་ཞིག་ཚོགས་གནང་ཤག། འདི་དང་འབྲེལ་བྱས་ཨ་ནི་དབྱིན་ཡུལ་སྐུ་ཚབ་དོན་གཅོད་བསོད་ནམས་ཧྥ་ར་སི་ལགས་གདན་འདྲེན་ཞུས་བྱས་ང་ཚོ་བཀའ་མོལ་ཞུ་གི་ཡིན་ཨ་ནི་ཧྥ་ར་སི་བསོད་ནམས་ཚེ་རིང་ལགས་ཚོགས་འདུ་འདིའི་ཐོག་ལ་ཡ་ད་རེ

གི་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་རེད། ཁོ་རང་གིས་ཁ་སང་ཕྱི་ཟླ་བཞི་པའི་ནང་ལ་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་ཆེན་པོའི་ཐོག་ལ་ཉན་ཞིབ་ཅིག་དབྱིན་ཇི་གི་གྲོས་ཚོགས་ནང་ལ་གྲ་སྒྲིག་བྱེད་ཐུབ་པ་བྱུང་བ་རེད་དེའི་སྐབས་ལ་གཟིགས་རྒྱབ་རིན་པོ་ཆེ་དང་ཨ་ནི་དཔལ་ལྡན་སྲིད་སྐྱོང་དངོས་བཞུགས་ཀྱི་ཐོག་ནས་ལས་ཀ་ཆེན་པོ་བསྒྲུབས་པ་རེད་བསམ་གྱི་ཡོད། གཞན་དག་ཨ་ནི་བཀའ་མོལ་གནང་མཁན་ཀེ་རི་མེ་ཁཱར་ཏི་ནི་ཟེར་མོ་རང་ཨ་ནི་དབྱིན་ལན་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཅིག་རེད་ཞུ་ཡ་ཡིན་གསུམ་པ་དེ་ལ་བཀའ་མོལ་གནང་མཁན་ཕི་ཡོ་ན་བུ་རུས་དབྱིན་ལན་གྲོས་ཚོགས་འཐུས་མི་ཆོས་དད་རང་མོས་ཀྱི་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་དབྱིན་ལན་སྲིད་བློན་གྱི་ཆེས་མཐོ་བའི་རྒྱལ་སྤྱིའི་ཆོས་དད་རང་མོས་ཀྱི་སྐུ་ཚབ་དང་མཉམ་དུ་ཨ་ནི། རྒྱལ་སྤྱིའི་ཆོས་དད་རང་མོས་ཀྱི་ཚོགས་པ་འདི་གི་ཚོགས་གཙོ་ཡང་ཆགས་བསྡད་ཡོད་རེད་ཞུ་ཡ་ཡིན།
ཚོགས་འདུ་དེ་དབྱིན་ཇིའི་གྲོས་ཚོགས་ཀྱི་དཔེ་མཛོད་ཀྱིས་གོ་སྒྲིག་གནང་གི་ཡོད་པའི་བཟོ་འདྲ་དེ་འདྲ་ཅིག་ང་ཚོ་དྲ་རྒྱའི་ཐོག་ནས་མཇལ་ཡོང་གི་འདུག་འདིའི་ཚོགས་འདུའི་ངོ་བོ་དེ་ག་འདྲ་རེད་དེ་ཟུར་ཚོགས་བཟོ་འདྲ་ཅིག་ཆགས་ཀྱི་ཡོད་རེད་མ་རེད་འདི་ཅིག་དང་པོ་དེ་འདི་ཞིག་ངོ་སྤྲོད་གནང་དང་ལོ།
ཚོགས་ས་དེ་ནམ་རྒྱུན་གྱི་གྲོས་ཚོགས་ཚོགས་ས་ལྟེ་བ་དེ་མ་རེད། ནམ་རྒྱུན Prime Minister Question Time དང interview བྱེད་ས་དེ་མ་རེད། ཡིན་ནའི་ཁོ་ཚོ་ཚོགས་ཁང་མང་པོ་ཡོད་རེད། གནས་ཚུལ་ཆེ་ཆུང་མང་པོ་ལ་ཡང MP དེ་ཚོ་ག་ས་ཚང་མ་མ་འཛོམས་པ་ལ་ཚོགས་ཁང་དེ་འདྲ་ཁ་ཤས་ཅིག་འདུག་དེ་ཚོ་གཅིག་ནང་ཚོགས་པ་རེད་ཟུར་ཚོགས་སུ་ལབ་ན་འགྲིག་གི་ཡོད་མ་རེད་ཁོ་རྩ་བའི་འདི་ཚང་མ་ལོ Hansard ནང་ལ recording བྱས་ནས་གྲོས་ཚོགས་རང་གི་ལས་རིམ་རང་རེད་ཡིན་དེ་ཚོགས་སའི་གི་ས་ཆ་དེ་ནམ་རྒྱུན་ང་ཚོ་གི་ད་ཚོགས་ཁང་ཨ་མ་ཅིག་རེད་པ་ཁོའི་ནང་ལ་མ་རེད་ཡིན་ནའི། ཚོགས་ཁང་གི་ཁང་པ་གཞན་དག་ཅིག་ནང་རེད་ད་དེ་འདྲའི་ཚོགས་ཁང་དེ་འདྲའི་གཉིས་གསུམ་ཅིག་ཡོད་རེད།
ལོ་ལ་ཟེར་ན་དེ་ནས་སྐུ་ཚབ་དོན་གཅོད་མཆོག་ལ་ཡང་ད་རེས་ཚོགས་འདུ་འདིའི་ཐོག་ལ་ཁོ་ན་ཚོའི་གནད་ཡོད་མི་སྣ་ཚོས་ད་འདི་ན་ཆོས་དད་རང་དབང་གི་མི་སྣ་འདི་ཕེབས་ཤག་ལ་ད་ག་ནང་བཞིན་ཨ་ནི་འབྲེལ་ཡོད་བློན་ཆེན་ཡང་ཕེབས་ཤག་ཁོ་ན་ཚོ་བཀའ་མོལ་ག་རེ་བྱུང་ཡོད་ན་དེ་ལ་ལན་འདེབས་སྒྲུབ་ཚུལ་ག་རེ་ག་རེ་བྱུང་ཡོད་ན་ལོ། དེའི་གནད་འགག་དེ་ག་རེ། གལ་ཆེ་མཐོང་གི་འདུག་ཟེར་བ་ཡིན་ན་ང་རང་མཐོང་ཚུལ་བྱས་པ་ཡིན་ན། ཨ་ནི་ད་ལྟའི་གི་ཨ་ནི་ང་ཚོ་གི། བགྲོ་གླེང་འདིའི་ཐོག་ལ་བཀའ་མོལ་གནང་མཁན་རྣམ་པ་ཚོ། ཤིན་ཏུ་ནས། ཆོས་དད་རང་མོས་ཀྱི་ཐོག་ལ། དུས་ཚོད་མང་པོ་བཏང་མཁན་དང། དོ་སྣང་ཆེན་པོ་ཡོད་མཁན་གྱི་མི་སྣ་ཚོ་འཛོམས་བསྡད་ཤག་འཛོམས་བསྡད་ཡོད་རེད། བྱས་ཙང་དེ་ཡིས་བགྲོ་གླེང་དེ་ལྷུག་པོ་དང། ཕན་ཐོགས་པོ་ཞེ་དྲག་བྱུང་སོང་བསམ་གྱི་ཡོད།

ཨ་ནི་དེ་གིས་མོ་རང་གིས་ད་ང་ཚོ་རྒྱབ་འགལ་ཚོགས་པའི་གི Opposition དེ Catherine West རེད་མོ་རང་ཨ་ནི Shadow Minister ཆགས་རྗེས་ཨ་ནི་གནད་འགག་ཆེ་བའི་གི་མི་སྣ་དེ་ག་དེ་འཛོམས་སོང་ལ་ཡིན་གལ་ཆེ་དེ་ལ་བགྲོ་གླེང་གི་ནང་ལ་གལ་ཆེ་དེ་ག་རེ་ག་རེ་གསུངས་སོང་ཟེར་བ་ཡིན་ན་ད་དུང། རྩ་བའི་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་དང་ལྔ་བཅུ་ནས་བྱས་ནས་བོད་ནང་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཁོ་རང་རྒྱ་མི་གི་བཙན་དབང་གི་འོག་ལ་ཨ་ནི་བོད་པའི་དགོན་སྡེ་ཁག་གཏོར་བཤིག་བཏང་བ་དང་འདྲ་བ་དང་ཨ་ནི་སྲོག་སྐྱོན་བྱུང་བ་དང། འདི་དང་མཉམ་དུ་ཨ་ནི་ད་ལྟ་བར་དུ་ད་ལྟའི་ཆིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་ནང་རེད་པ་བོད་མི་ས་ཡ་གཅིག་དང་འབུམ་གཉིས་ལྷག་སྲོག་སྐྱོན་ཕྱིན་པ། ཨ་ནི་རྒྱ་ནག་གིས་བོད་བཙན་བཟུང་བྱས་པའི་དངོས་ཤུགས་ཀྱི་ཐོག་ནས་ཨ་ནི་བོད་མིའི་སྲོག་སྐྱོན་འདི་འདྲ་ཕྱིན་ཡོད་རེད་ཟེར་བའི་སྐད་ཆ་འདི་ཐོན་སོང་ཞུ་ཡ་ཡིན། གཉིས་པ་དེ་ལ་ཨ་ནི་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ཆེན་པོའི་གི་ཡང་སྲིད་སྐོར་དང་ཨ་ནི་ཁོ་རང་ད་ལྟ་གར་སོང་ཆ་མེད་དུ་ཕྱིན་པའི་གནས་སྟངས་འདིའི་ཐོག་ལ་བཀའ་མོལ་བྱུང་སོང་ཞུ་ཡ་ཡིན། ཨ་འདི་དང་མཉམ་ཐོག་ལ་སྒོ་ཤེས་རབ་ད་ལྟ་བཙོན་ཁང་ནང་ལ་ཡོད་པ་དེའི་བཀའ་མོལ་བྱུང་སོང། གཞན་དག་ཅིག་ལ་ཨ་ནི་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་ཡང་སྲིད་སྐོར་ལ་ཨ་ནི་རྒྱ་མི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཇུས་གཏོགས་བྱེད་ཀྱི་ཡོད་པ་དང། ཨ་གཞན་ཅིག་ལ་རྩ་བའི་བོད་ནང་ལ་བོད་མི་ཚོ་གི་ཆོས་དད་རང་མོས་རྩ་བ་ཉིད་ནས་མེད་པ་དང། ཨ་ནི་དགོན་སྡེ་ཁག་དང། མཁན་པོ། ཆོས་ག་རེ་བྱེད་པ་ཡིན་ནས་ཨ་འདི་གས་འདི་རྒྱ་མི་གི་སྟངས་འཛིན་གི་འོག་ལ་རྒྱ་མི་གི་གནོན་ཤུགས་གི་འོག་ལ་བྱ་བ་བྱེད་དགོས་ཡ་གི་གནས་སྟངས་ཆགས་ཏེ་སྐྱོ་པོ་ཞེ་པོ་ཅིག་ཆགས་བསྡད་ཡོད་པའི་གནས་ཚུལ་བྱུང་སོང་ཞུ་ཡ་ཡིན། ཨ་ནི་གཞན་དག། བགྲོ་གླེང་ད་དེང་སང་ང་ཚོ་གི་གནས་ཚུལ་ཆེད་ཅིག་ལ་བོད་ནང་གི་གཏན་འཇགས་སློབ་གྲྭའི་སྐོར་ལ་གནས་ཚུལ་གསལ་པོ་ཐོན་སོང་ཨ་ནི་བོད་པ་ཚོ་གཞོན་སྐྱེས་ལོ་གསུམ་བཞི་ནས་བྱས་ནས་ལོ་བཅོ་བརྒྱད་བར་དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གཏན་འཇགས་སློབ་གྲྭའི་ནང་བླུགས་ནས་བོད་པའི་སྐད་ཡིག་དང་རིག་གཞུང་དེ་གས་དེ་ལ་ཐུགས་ཕྱོགས་འགྲོ་གི་ཡོད་པ་དང་སློབ་གཉེར་བྱེད་ཀྱི་མེད་པ་དེ་གས་དེ་ཆ་ཚང་འདྲ་བོ་ཅིག་གསུངས་གནང་སོང་ཞུ་ཡ་ཡིན། ད་ང་ཚོ་བགྲོ་གླེང་འདིའི་སྐབས་ལ། སྐད་ཆ་ཆེད་ཅིག་ག་རེ་ཐོན་ཟེར་དུས་སྐབས་ལ། ལྷག་པར་དུ Fiona Bruce གིས་ག་རེ་གསུངས་ཟེར་དུས་སྐབས་ལ། ཨ་ནི་ཨིན་ཇི་གཞུང་གིས་སྐད་ཆ་ག་རེ་བཤད་པ་ཡིན་ནས་བོད་དོན་གྱི་ཐོག་ལ་ཐུགས་སེམས་ཉེ་པོ་ཡོད་པ་དང། ཨ་ནི་གདུང་སེམས་མཉམ་བསྐྱེད་ཡོད་པའི་སྐད་ཆ་དེ་བཤད་ཀྱི་ཡོད་རེད། ཡིན་ན་ཡང་ཨ་ནི། དེང་གི་ཕྱག་ལས་གནང་དུས་སྐབས་ལ་ཨ་ནི་དེའི་མངོན་གསལ་དོད་པོ་ཅི་ཡང་མི་འདུག་ཨ་ནི Report དེ་འདྲ་ཐོན་པ་ཡིན་ན་ཨ་ནི་བོད་བོད་ཀྱི་མིང་དེ་གསལ་ལ་མི་གསལ་མ་གཏོགས་ཅིག་གི་བོད་ནང་གི་གནས་སྟངས་དེའི་ཐོག་ལ་ཨ་ནི་གསལ་པོ་དང་ཨ་ནི་གདུང་སེམས་མཉམ་བསྐྱེད་ཡོད་པའི་ངོ་བོ་ཅི་ཡང་སྟོན་ཐུབ་ཀྱི་མི་འདུག་དེ་ཤུགས་ཆེན་པོ་ཅིག་གསུངས་གནང་སོང་དེ་ཨིན་ཇི་གཞུང་གི་ད་ལྟ་འགྱུར་བ་བཏང་དགོས་ཡག་གི་གནས་ཚུལ་ཅིག་ཆགས་ཀྱི་འདུག་བཀའ་མོལ་འདི་ཐོན་སོང་ཞུ་ཡ་ཡིན། ཡང་གནས་ཚུལ་གཞན་དག་ཅིག་ལ་ཨ་ནི་ད་ལྟ་བཀའ་བློན་ལ་བཀའ་འདྲི་སྐབས་ལ་ད་དེང་སང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ཀྱི་མིང་འདི་འགྱུར་བ་བཏང་ནས་རྒྱ་མི་གི་མིང་བཏགས་ཀྱི་ཅིག་ཡོད་རེད་ཨ་ནི་དབྱིན་ཇི་གཞུང་གི་དེའི་ཐོག་ལ་ག་འདྲ་གནང་གི་ཡོད་སྐད་ཆ་ཐོན་སོང་ཨ་ནི་བཀའ་བློན་གི་ལན་ལ་ཨ་ནི་ང་ཚོ་གི་ཁོང་ཚོའི་མིང་བརྗེ་པོ་རྒྱག་གི་ཡོད་པ་དེ་ཧ་གོ་གི་ཡོད་ཡིན་ནས་དབྱིན་ཇི་གཞུང་གི་ཨ་ནི། Tibet། མ་གཏོགས་ཅིག་གིས་མིང་གཞན་དག་འདི་འདྲའི་བེད་སྤྱོད་གཏང་ཡག་གི་འཆར་གཞི་མེད། གསལ་པོ་བྱས་ནས་གསུངས་སོང་ཞུ་ཡ་ཡིན། འོ་ལགས་སོ་ཨ་ནི་མཚམས་དེར་ང་ཚོ་ད་ལྟ་སྐུ་ཚབ་དོན་གཅོད་མཆོག་གིས་ད་ད་ལྟ་ཚོགས་འདུ་འདི་ནང་ཕེབས་ཕེབས་ཀྱི་གནས་བབ་འདི་ག་འདྲ་གཟིགས་ཡོད་རེད་དེ་ག་ནང་བཞིན་ད་རྣམ་པ་ཚོས་ཀྱི་ཕྱི་ཟླ་བཞི་པའི་ནང་ལ་ཡིན་ནའི་ཉིན་ཞིག་ཚོགས་འདུ་ཞིག་གནང་ཡོད་ལ་ད་རེས་ཡང་འདུ་བྱེད་ཚོགས་འདུ་གྲོས་ཚོགས་ཀྱི་ལས་རིམ་ཞིག་གི་ཐོག་ནས་བོད་ནང་གི་ཆོས་དད་རང་དབང་གི་གནས་བབ་ཐོག་ལ་ཡང་བཀའ་བསྡུར་གནང་བའི་ཐད་ལ་ཡང་འདུ་བྱེད་ང་ཚོ་བཅར་འདྲི་དང་ལེན་དང་འབྲེལ་བྱས་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། མཚམས་འདི་ནས་ད་ལྟ་དབྱིན་ཇིའི་བོད་རང་དབང་ཚོགས་པའི་ཞུ་གཏུག་འགན་འཁུར་བ་བསྟན་འཛིན་ཀུན་དགའ་ལགས་ཡང་ད་ལྟ་ཚོགས་འདུ་འདིའི་ཐོག་ལ་ཕེབས་བཞག་བྱས་དུས་ཟིན་པ་ལྟར་དཔྱད་ཞིབ་ཀྱི་ཚུལ་དུ་བསྟན་འཛིན་ཀུན་དགའ་ལགས་དང་ལྷན་དུ་བགྲོ་གླེང་ཞུ་གི་ཡིན། ཨ་ནི་བསྟན་འཛིན་ཀུན་དགའ་ལགས་ད་ལྟ་ད་ཚོགས་འདུ་འདིའི་ཐོག་ལ་སྤྱིར་བཏང་ནས་ད་ངོ་བོ་འདྲ་མ་འདྲ་མང་པོ་ཞིག་ཡོང་སྲིད་གི་རེད་ད་ལྷག་པར་དུ་དབྱིན་ཇིའི་ཡ་ཁྲིམས་ཀྱི་འགྲོ་ལུགས་རེད་ཨ་ནི་ཁྲིམས་བཟོ་ལྷན་ཚོགས་ཀྱི་འགྲོ་ལུགས་གྲོས་ཚོགས་ལམ་ལུགས་ནང་ལ་ཡང་འདི་ངོ་བོ་ག་འདྲ་ཞིག་ཆགས་ཀྱི་ཡོད་མེད་ཚོགས་འདུ་འདིའི་གི་ཤུགས་རྐྱེན་ག་རེ་ཡོང་གི་ཡོད་མེད་དེ་ཚོའི་ཐོག་ལ་ཡང་བཀའ་མོལ་ཞུ་གི་ཡིན་ད་དང་པོ་དེ་བསྟན་འཛིན་ཀུན་དགའ་ལགས་འདི་ད་རེས་ཀྱི་ཚོགས་འདུ་འདིའི་གི་ངོ་བོ་འདི་ཅིག་ངོ་སྤྲོད་གནང་བ་དང་ལོ།

ད་ལྟ་གྲོས་ཚོགས་འཐུས་མི་དྲུག་བརྒྱ་ལྔ་བཅུ་ལྷག་ཅིག་འཛོམས་ནས་གནས་སྐབས་དང་འབྲེལ་བའི་གནད་དོན་མང་པོ་སྐོར་ལ་བཀའ་མོལ་གསུང་དགོས་པ་རེད་ད་འོ་དེ་གི་སྡིངས་ཆ་དེའི་སྒང་ལ་བོད་དོན་གི་སྒང་ལ་ཡ་བགྲོ་གླེང་ད་བོད་དོན་ལ་ནི་མ་རེད་སྤྱིར་བཏང་གནད་དོན་གཞན་པའི་ད་རྒྱལ་ཁབ་ཀྱི་བདེ་འཇགས་དང་བདེ་ལེགས་ཀྱི་འབྲེལ་བ་མེད་པའི་ཐོག་ནས་གཞན་གི་གནད་དོན་དེ་ཚོ་སྒང་ལ་བགྲོ་གླེང་བྱེད་ཡ་ལ་ཡ་མི་བང་བསྒྲིགས་ནས་སྒུག་བསྡད་པ་རེད་དེ་སྡིངས་ཆ་དེ་ལས་སླ་པོ་རག་གི་ཡོད་མ་རེད་བགྲོ་གླེང་བྱེད་ཡ་ལ།
དེ་འདྲའི་སོང་ཙང་ཨ་ནི་ཧ་ད། གྲོས་ཚོགས་འཐུས་མི་ཁག་གཅིག་གིས་ག་རེ་གནང་གི་རེད་ལབ་ན་ད་སོ་སོ་སོ་སོའི་གནད་དོན་ག་རེའི་སྒང་ལ་ཕྱག་ལས་གནང་གི་ཡོད་ནའི་ཨ་ནི་འདི་དང་འབྲེལ་བ་ཡོད་ཅོག་གི་བགྲོ་གླེང་འདི་ཨ་ནི་ཧ་ད། Westminster Hall ཧ་ད་སྡིངས་ཆ་གཞན་པའི་འདི་སྒང་ལ་ཨ་ནི་གོ་སྐབས་གནང་རོགས་བྱིས་ན་ནི་ཡར་ཞུ་ཡས་ཅིག་ཡོད་རེད་ལམ་ཅིག། གཙོ་བོ་འདི་འདི་གི་ལམ་ཞུའི་འདི་གི་དེ་ཡང་ཞུ་བ་དང་ལམ་སང་རག་ཆོག་ཆོག་ཡོད་མ་རེད་འདི་ནང་ཡང་བང་སྒྲིག་མཁན་གྲོས་ཚོགས་འཐུས་མི་དཔེ་མང་པོ་ཡོད་རེད་དེ་འདྲ་སོང་ཙང་ཨ་ནི་ཧ་ད་ང་ཚོ་སྐབས་སུ་བབས་པའི་གྲོས་ཚོགས་འཐུས་མི Jim Shannon མཆོག་ཁོང་ལྟ་བུ་ཆ་མཚོན་པ་རེད་ཅེ་ན་འདི་འདི་དབྱིན་ཇིའི་གྲོས་ཚོགས་ནང་ལོགས་ལ་ཡ All Party Parliamentary Group for Freedom of Religion and Belief ལ་ཡང་གྲོས་ཚོགས་འཐུས་མི་གི་ཆོས་དད་རང་དབང་གི་ཐོག་ལ་ཡང། ཚོགས་ཆུང་ཡོད་པ་འདི་གི་ཚོགས་གཙོ་ཆགས་པ་རེད་ཨ་ནི་ཁོང་ལྟ་བུ་ཆ་མཚོན་པ་རེད་ཅེ་ན་ནི། འགྲོ་བ་མིའི་ཐོབ་ཐང་སྐོར་ལ་ཨ་ནི་ཆོས་དད་རང་དབང་སྐོར་འདི་འདྲའི་གི་སྒང་ལ་བགྲོ་གླེང་མང་པོ་ཅིག་ཁོ་རང་གི་སྙན་ཞུ་ཕུལ་གི་རེད་ཁུ་ཅིག་བགྲོ་གླེང་བྱེད་བཅུག་རོགས་བྱིས་ཟེར་ནས། འདིའི་ལས་རིམ་འདིའི་ནང་ལོགས་ལ་ཁོ་རང་གི་ཨ་ནི་བོད་ཀྱི་ནང་ལོགས་ལ་ཨ་ནི་ཆོས་དད་རང་དབང་འདི་ནི་མེད་པ་འདི་གཏོར་བཤིག་གཏོང་གི་ཡོད་པ་འདིའི་གནད་དོན་འདི་ཛ་དྲག་ཆགས་བསྡད་ཤག་འདིའི་གི་སྒང་ལ་འདི་བགྲོ་གླེང་ཅིག་དགོས་ཀྱི་འདུག་ལབ་ནས་ཁོ་རང་གི་ཡར་ཞུས་བྱས་ཨ་ནི་ཧ་ད་འདི་ཚོགས་ཆུང་ཅིག་གི་ཐག་གཅོད་གནང་དགོས་རེད་ཧ་ད་འདི Westminster ལ་བགྲོ་གླེང་བྱས་ན་འདི་འགྲིག་གི་འདུག་ཨ་ནི་ཧ་ད་སྙན་ཞུ་ཕུལ་མཁན་གྱིས་དངོས་གནས། ཆ་ཚང་ཞུས་དགོས་པ་རེད་འདི་ག་རེ་བྱས་ནས་གལ་ཆེན་པོ་ཆགས་ཡོད་རེད། ཨ་ནི། འདིའི་ནང་ལོགས་ལ་ཡང་ཆ་ཤས་ལེན་གནང་མཁན་སུ་སུ་ཆགས་བསྡད་དགོས་རེད། ལབ་ཡག་དེ་འདྲའི་ཡང་ག་རེ་ཞུ་དགོས་རེད། སྙན་སེང་འདྲ་བོ་ཞུ་དགོས་རེད་ཨ་ནི། ཚོགས་ཆུང་འདི་གི་ཐག་བཅད་དགོས་རེད་སོ་ཁ་སང་འདི་ཚོ་ཡང་སྔ་ས་ས་ནས་ཧ་གོ་གི་མ་རེད་འདི་ཚོ་སྔ་ས་ས་ནས་ད་ང་ཚོ་འདྲ་བོ་ཆ་བཞག་ན། སྔ་ས་ས་ནས་ཧ་གོ་ན་ཕན་ཐོགས་ཞེ་དྲག་ཡོད་རེད་དེ་འདྲའི་མ་རེད་འདི་སྔ་ས་ས་ནས་ཧ་གོ་གི་མ་རེད་ཁ་སང་སྤྱི་ཟླ་བཅུ་གཉིས་ཀྱི་ཚེས་པ་བཅུ་གཉིས་གཟའ་ཟླ་བ་ལ་གཞི་ནས་ང་ཚོ་ཧ་གོ་རེད། ཚེས་པ་བཅུ་བཞི་ལ་ཚོགས་འདུ་འདི་ཚོགས་ཀྱི་ཡོད་པ་ད་འདི་ཁོང་ཚོ་ཐག་གཅོད་འདི་འདི་བྱུང་དུས་ཨ་ནི་ང་ཚོ་ལམ་སང་འདིའི་སྒང་ལ་ལས་དོན་བྱེད་རེ་སོང་ད་འདི་ལས་རིམ་ཆ་མཚོན་པར་བྱས་ན་གྲོས་ཚོགས་ཀྱི་ལས་རིམ་རང་རེད། གྲོས་ཚོགས་ཀྱི་དེབ་ཐེར་འདིའི་ནང་ལོགས་ལ་ཡ་ཨ་ནི་བོད་སྒང་ལ་བགྲོ་གླེང་བྱུང་བ་འདི་གསལ་པོ་བཀོད་ཡོད་རེད་ཨ་ནི། འདིའི་ནང་ལོགས་ལ་ཡ་ཐག་གཅོད་བྱུང་བ་འདིའི་ནང་ལོགས་ལ་ཡ་བགྲོ་གླེང་བྱུང་བ་འདི་ཚང་མ་ཨ་ནི། གྲོས་ཚོགས་དབྱིན་ཇི་གྲོས་ཚོགས་རང་གིས

ཨ་ནི་ད་ག་ནང་བཞིན། ཁོ་རང་གི་བརྗོད་གཞི་འདིའི་ཐོག་ལ་ཡང་རྒྱབ་སྐྱོར་གནང་མཁན་གྱི་གྲོས་ཚོགས་འཐུས་མི་སུ་ཡིན་ན་ཁོང་ཚོས་ཀྱི་བང་ཁྲིད་བཀའ་སློབ་གསུང་ཡ་དང། ཨ་ནི་ད་ག་ནང་བཞིན། ད་འདི་ལ་ཡང། ག་རེ་ཞུ་དགོས་རེད་ད་དེ་ཆབ་སྲིད་ཚོགས་པ་མང་པོ་ཡོད་རེད་པ་ཡོད་བའི་ནང་ནས། ཨ་ནི་ཧན་ད། རྒྱབ་འགལ་ཚོགས་པ་དང Opposition Party དབྱིན་ཇི་ལུང་དབྱིན་ཇིའི་གྲོས་ཚོགས་ནང་ཆ་མཚོན་ན Labour Party ངལ་རྩོལ་ཚོགས་པ་དེ་ཆགས་འགྲོ་གི་ཡོད་རེད་དེའི་གི་འཐུས་མི་གཅིག་གིས་བཀའ་མོལ་གསུང་དགོས་ཀྱི་ཡོད་རེད། ཨ་ནི་ད་ག་ནང་བཞིན་དེ་ལ་གྲོས་ཚོགས་ཆབ་སྲིད་ཚོགས་པ་གཞན་པ་དེ Scottish National Party ཁོང་ཚོའི་གི་སྐུ་ཚབ་གཅིག་གིས་གསུང་དགོས་ཀྱི་ཡོད་རེད། ཨ་ནི་མཐའ་མ་དེ་ལ་ཡང་ཨ་ནི་གཞུང་གི་ངོས་ནས་ཨ་ནི་གཞུང་འཛིན་ཚོགས་པའི་གི་སྐུ་ཚབ། ཨཱ་ནི་བློན་ཆེན་གྱིས་ཨཱ་ནི་གཞུང་གི་ཐོག་ནས་ཨཱ་ནི་ད་རིང་བགྲོ་གླེང་འདིའི་ཐོག་ལ་ཡང་ཨཱ་ནི་ལན་འདེབས་གསལ་བཤད་ག་རེ་གནང་དགོས་འདུག་ན་འདི་གནང་གི་རེད། འདི་གཞིར་བཟུང་ད་རིང་ཨཱ་ནི Westminster Hall གི་བགྲོ་གླེང་འདིའི་ནང་ལོགས་ལ་ལས་རིམ་འདི་ཚོ་ཆ་ཚང་འདུག་སེ་བྱས་ནས་འགྲོ་ཡོད་རེད། གཞུང་གི་ཚབ་བྱས་ནས་གཞུང་གི་ངོས་ནས་ཨཱ་ནི་བློན་ཆེན Anne-Marie Trevelyan གྱིས་ཨཱ་ནི་ལན་འདེབས་ཆ་ཚང་བསྐྱོན་གནང་སོང་ཞུ་ཡ་ཡིན།
ཁོང་གིས་ལན་འདེབས་ག་རེ་གནང་ཡོད་ན་ལོ། ད་རྩ་བའི་འདི་རེད་ད། དབྱིན་ཇི་སྐད་དང་མ་གསུངས་ནས Generic ལབ་ཡ་འདི་རེད་ད་ལན་འདེབས་འདི་ནམ་རྒྱུན་ཆར་ཅན་དབྱིན་ཇི་གཞུང་གིས་གནང་འདི་རེད་ད་རིང་གི་བགྲོ་གླེང་འདི་བརྒྱུད་ནས་ང་ཚོའི་གི་དབྱིན་ཇི་གི་གཞུང་གི་ངོས་ནས་ལན་འདེབས་ཡང་དམིགས་བསལ་ཅིག་མ་འདྲ་ཅིག་ཤུགས་ཆེ་ཅིག་བོད་དོན་གི་ཐོག་ལ་རྒྱབ་སྐྱོར་འདི་འདྲའི་གི་རྣམ་པ་ཅིག་ཐོན་གྱི་རེད་བསམས་སོང་དེ་ནི་ནམ་རྒྱུན་ཆར་ཅན་ནང་བཞིན་རེད་ང་ཚོའི་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཡང་ང་ཚོ་བློ་འཚབ་ཆེན་པོ་ཡོད་ང་ཚོ་འདི་འདི་གི་རྒྱབ་སྐྱོར་ལ་ཡང་ང་ཚོ་ག་པ་ལ་ཡིན་ནའི་ལང་གི་ཡིན་ཨང་བོད་ནང་གི་གནས་སྟངས་འདི་ཐོག་ལ་ང་ཚོ་བློ་འཚབ་ཡོད་ཨ་ནི་ཆོས་དད་རང་དབང་གི་གནད་དོན་འདི་དཔེ་མི་སྲིད་པའི་གལ་ཆེན་པོ་ཡིན་འདིའི་ནང་ནས་ཨ་ནི་བོད་ནང་ལོགས་ལ་ད་ནང་ཆོས་གི་གཞི་རྒྱ་ཆེན་པོ་ཡོད་དུས་ཙ་ན་ནང་ཆོས་འདི་ཀོ་ཞི་བའི་གི་ག་རེ་ལབ་དགོས་རེད་ཅིག་ལྟ་གྲུབ། གང་ལ་ཡིན་པ་ནི་འདིའི་གནད་འགག་ཆེན་པོ་ཡིན་པ་འདི་ཕྱིར་འགྲོ་ན་ནི་ཕངས་པོ་ཡིན་པ་འདི་འདྲའི་གི་གང་ལ་ཅིག་གསུང་བ་མ་གཏོགས། དམིགས་བསལ་གྱི་རང་བྱས་ནས་ནི་ང། ཆ་མཚོན་པར་བྱས་ན་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་གྱི་ཐོག་ལ་ནི་དབྱིན་ཇི་གི་གཞུང་གི་ངོས་ནས་ལངས་ཕྱོགས་འདི་ཡིན་ལབ་ནས་ཅིག་ཤུགས་ཆེན་པོ་གསུང་ཡ་འགྲོ་འདི་འདྲའི་གི་གན། དོན་མ་སོང་བཞིན། ལོ་ལགས་སེ་ད་ལྟ་ཀུན་དགའ་ལགས་དང་ད་དབྱིན་ཇིའི་སྲིད་བློན་གྱི་ཆེད་དུ་ཆོས་དད་རང་དབང་གི་དམིགས་བསལ་སྐུ་ཚབ་ད་ལྟ Fiona Bruce ཁོ་རང་ཕེབས་རྗེས་ཁོ་རང་གཏམ་བཤད་གནང་འདུག་ཨང་ད་ཁོ་རང་གིས་གཏམ་བཤད་གནང་བ་འདིས་གཞུང་འཛིན་གྱི་ངོ་བོ་ཅིག་མཚོན་གྱི་རེད་པས། དེའི་སྐོར་ལ་ཡང་ཁོ་རང་གིས་བཀའ་མོལ་གནང་བ་ནང་ལོགས་ལ་གནད་འགག་ཆེ་བ་རེད་བ་ག་རེ་བྱུང་ཡོད་ན་ལོ། ཨ།
ཨང་ད་ལྕམ་སྐུ Fiona Bruce མཆོག་གང་བགྲོ་གླེང་ནང་ལ་ཡང་མཉམ་ཞུགས་གནང་རེད་ཆ་ཤས་ཤུགས་ཆེན་པོ་བཞེས་གནང་རེད། ཡིན་ནས་བགྲོ་གླེང་ནང་ལ་ཡང་མཉམ་ཞུགས་མ་གནང་གོང་ལ་ཐོག་མར་དེ་ཡར་བཞེངས་བྱས་བཀའ་མོལ་གསུང་དུས་ཙང་ནས་འདི་གསུངས་སོང་ཨང་ད་ང་དབྱིན་ཇི་སྲིད་བློན་གྱི་ཆོས་དད་རང་དབང་སྐུ་ཚབ་ཀྱི་ངོ་བོ་ཐོག་ནས་སྐད་ཆ་བཤད་ཀྱི་མེད། དེ་རིང་ང་དེ་གྲོས་ཚོགས་འཐུས་མི་གྱི་ངོ་བོ་ཐོག་ནས་བཅར་བ་ཡིན། ཨ་ནི། འདི་ཡིན་དུས་ཙང་ནས Fiona Bruce མཆོག་གིས་བཀའ་སློབ་གསུངས་ནས་འདི་གཞུང་གིས་གསུང་བ་གི་ཆ་གི་མ་རེད་ཟེར་ན་དང་པོ་འདི་ཅིག་གསལ་བཤད་ཞུས་ན་བསམ་སོང། ཨ་གཉིས་པ་དེ་ལ Fiona Bruce གིས་བཀའ་མོལ་གསུང་ཡ་དེ་ཚོ་དཔེ་མི་སྲིད་པའི་ཤུགས་ཆེན་པོ་གསུངས་སོང་ང་ཚོ་བོད་དོན་ཐོག་ལ་ཡ་ཨ་ནི་དབྱིན་ཇི་གི་གཞུང་གི་ངོས་ནས་ཨ་ནི་ཅིག་འཆར་ཅན་བཞིན་གསུངས་བྱས་ནས་ང་བློ་འཚབ་ཡོད་བློ་འཚབ་ཡོད་ལབ་ནས་བཞག་བཞག་བ་འདི་རྩ་བ་ཉིད་ནས་འགྲིག་གི་མི་འདུག། བོད་ནང་གི་གནས་སྟངས་འདི་དཔེ་མི་སྲིད་པའི་ཛ་དྲག་ཆགས་བསྡད་ཡོད་རེད། ཨ་ནི་འདིའི་ནང་ནས་དཔེ་མཚོན་དྲངས་བྱས་ནས་ད། སློབ་ཕྲུག་ས་ཡ་གཅིག་ལྷག་ཨ་ནི། རྒྱ་རིགས་ལ་བསྒྱུར་ཐབས་ཀྱི་སྲིད་ཇུས་ནག་པོ་ཨང་ད་བཅའ་སྡོད་སློབ་གྲྭ་དེ་འདྲའི་བརྒྱུད་བྱས་ནས། འདི་དཔེ་མི་སྲིད་པའི་བློ་འཚབ་ཆེན་པོ་འདུག་ཨ་ནི་འདིའི་སྒང་ལ། དཔེ་མི་སྲིད་པའི་ཤུགས་ཆེན་པོ་གསུངས་གནང་སོང། ཨ་གཉིས་པ་དེ་ལ་ཡང་ཨ་ནི་ཨང་ད་ཆོས་དད་རང་དབང་གི་སྒང་ལ་བཀའ་མོལ་གསུང་དུས་ཙང་ནས་ནི། སྐུ་པཎ་ཆེན་ཡང་སྲིད་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གར་ཆ་མེད་ཆགས་ནས་རྒྱ་ནག་གཞུང་གི་ངོས་ནས་འདི་ཡི་སྒང་ལ་ཡ་ནི་གསལ་བཤད་ལན་འདེབས་གང་ཡང་བྱས་མེད་བ་འདི་ནི་དཔེ་མི་སྲིད་པའི་གི་ག་རེ་ཞུ་དགོས་རེད་ད་ཅིག་ཛ་དྲག་ཆེན་པོ་རེད་འདི་ཡི་སྒང་ལ་ལན་འདེབས་ངེས་པར་དུ་རྒྱབ་དགོས་ཀྱི་རེད་དབྱིན་ཇི་གཞུང་གི་ངོས་ནས་ཡིན་ནས་འདིའི་སྒང་ལ་ཡང་དྲི་བ་ཤུགས་ཆེན་པོ་བཏང་དགོས་ཀྱི་རེད། ལབ་བྱས་ནས་གནད་དོན་འདི་ཚོའི་སྒང་ལ་ཤུགས་ཆེན་པོ་ཞེ་པོ་ཅིག་གསུངས་གནང་སོང། གལ་ཆེ་ཤོས་དབྱིན་ཇིའི་གཞུང་གི་ངོས་ནས། Fiona Bruce མཆོག་གིས་གང་ལྟར་དབྱིན་ཇིའི་གཞུང་གི་ངོས་ནས་བསྒྲགས་གཏམ་ག་རེ་སྤེལ་བ་ར་བྱས་ན་དྲག་འདུག་ད་ག་ནང་བཞིན་རྒྱ་ནག་གི་དཔོན་པོ་ཚོ་འགོ་ཁྲིད་ཚོ་མཉམ་དུ་བཀའ་མོལ་མཇལ་འཕྲད་དང་བཀའ་མོལ་བྱུང་བའི་ཁ་ཐུག་དེ་ལ་ཡང། བོད་ནང་གི་ཛ་དྲག་གནས་སྟངས། དང་མཚུངས་པའི་གི་ཨ་ནི་དཔེ་ཤུགས་ཆེན་པོ་བྱས་ནས་བཤད་དགོས་ཀྱི་འདུག་ཨ་ནི་འདི་ཨ་ནི་དྲན་སྐུལ་ཐེངས་མ་གཉིས་གསུམ་ཞིག་གནང་སོང་ཨ་ནི་འདི་ཡག་པོ་ཞིག་བྱུང་སོང་བསམ་སོང་ག་རེ་བྱས་ནས་ལབ་ན་ད་ཨང་ད་མགྱོགས་པོ་ཨ་ནི་ཨང་ད་ཇི་ནི་ཝ་ལ་ཡ་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཅིག་བསྐྱངས་གནང་གི་རེད་བ་འདིའི་ཐོག་ལ་རྒྱ་ནག་གི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཚོ་དཔྱད་ཞིབ་ཡོང་གི་ཡོད་དུས་ཙང་ནས་ཨ་ནི་འདི། Fiona Bruce མཆོག་གིས་དབྱིན་ཇིའི་གཞུང་གི་ངོས་ནས་ཤུགས་ཆེན་པོ་བཤད་དགོས་འདུག་ལབ་ཡས་དེ་ཨ་ནི། ང་ཚོ་ལ་ཕན་ཐོགས་པོ་འདྲ་བོ་ཅིག་བྱུང་སོང་བསམས་སོང་དེ་དབྱིན་ཇིའི་གཞུང་གི་ངོས་ནས་ང་ཚོ་གི་རྗེས་ལ་འབྲེལ་བ་བྱེད་ཡ་ལ་འདི་ཤུགས་ཆེན་པོ་བཤད་དགོས་ཀྱི་འདུག་ཟེར་ན་ནི་ང་ཚོ་གི་ངོས་ནས་ཞུ་བདེ་བོ་ཆགས་ས་རེད་བསམས་འདུག།
ད་ལྟ་འདི་ནང་ལ། བརྗོད་གཞི་འདི་དང་འབྲེལ་བྱས་ད་ལྟ་སྤྱི་ལྷ་ཀུན་དགའ་ལགས་ད་ལྟ་བརྗོད་གཞི་འདི་དང་འབྲེལ་སོ་ན་ད་ལྟ་འདི་འདྲས་བཟོ་འདྲས་ཡང་སེ་ཚོགས་ཡོད་མ་རེད་པ་དབྱིན་ཇིའི་གྲོས་ཚོགས་ནང་ལོགས་ལ

ཚོགས་ཁང་ད་ག་རང་ནང་ལོགས་ལ Westminster Hall ནང་ལོགས་ལ་དེའི་སྔོན་ལ་བོད་ཀྱི་སྐོར་ལ་བགྲོ་གླེང་འདི་ཉིས་སྟོང་བརྒྱ་མེད་ཉི་ཤུ་ཟླ་བཅུ་བ་ནང་ལ་བྱུང་བ་རེད། ད་འོ་འདི་རྩིས་པར་བྱས་ན་ད་ལོ་གསུམ་གྱི་རྗེས་ལ་ད་འདི་བོད་སྒང་ལ་ཚོགས་པ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་པ། དེ་ཡིན་དུས་ཙམ་ནས་འདི་ཚོ་གནད་འགག་ཆེན་པོ་རེད་ད་བོད་བརྗེད་མ་འགྲོ་བའི་ཆེད་དུ་རེད་པ། ཡོང་རྒྱུ་བདེ་བས་ཀྱི་ཟླ་བ་གཉིས་གསུམ་གི་ནང་ལོགས་ལ། བགྲོ་གླེང་འདི་ཚོགས་པའི་རྐྱེན་གྱིས་ཡང་འགྱུར་བ་ཆེན་པོ་འདི་གང་འགྲོ་གི་རེད་གསུངས་དུས་འདི་ཡང་ངེད་ཀྱི་ཞེ་པོ་ཞེ་པོ་ཅིག་འགྱུར་བ་ཆེན་པོ་འགྲོ་གི་ཡོད་པ་འདི་ངས་མཐོང་གི་མི་འདུག་ཨ་ནི་ང་ཚོ་གིས་ཧ་ད། ང་རང་ཚོ་གི་ངོས་ནས་དོ་སྣང་བྱས་ནས་ལྟ་དགོས་ས་འདི་ཧ་འདའི་ཆ་ལ་འདི་ཆགས་ཀྱི་རེད་བསམ་གྱི་འདུག་ཨ་ད་ཇི་ནི་ཝ་ལ་འགྲོ་བ་མིའི་ཐོབ་ཐང་གི་སྒང་ལ་ཡང་དབྱིན་ཇིའི་གཞུང་གི་ངོས་ནས་རྒྱ་ནག་ལ་ཡང། དྲི་བ་ག་རེ་བཏང་གི་འདུག་རྒྱ་ནག་ལ་ཡང་ཁོང་ཚོ་གི་སྐབས་དེ་དུས་ད་ཅིག་མཉམ་དུ་སྐད་ཆ་བཤད་པའི་ཁ་ཐུག་དེ་ལ་ཁོང་ཚོ་གི་ལས་རིམ་འདི་བརྒྱུད་ནས་ག་རེ་གསུངས་འདུག་འདི་ང་ཚོ་ལྟ་ཡ་ཅིག་རེད་བསམ་གི་འདུག་སྐབས་དེ་དུས་ཙམ་ནས་ཁོང་ཚོ་གི་བོད་ཀྱི་ཐོག་ལ་ཡང་ཤུགས་ཆེན་པོ་བཤད་ཡས་ཀྱི།

ལགས་ལགས་སེ། ད་ལྟ་ཀུན་དགའ་ལགས་མཁྱེན་གི་རེད་ཁ་སང་ད་ལྟ། བཀྲ་ཤིས་ལྷུན་པོའི་མཁན་རིན་པོ་ཆེ་གཟིག་རྒྱབ་སྤྲུལ་སྐུ་མཆོག་དང་ད་ག་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཕ་གིར་གདན་ཞུ་བྱས་བྱས་གྲོས་ཚོགས་ཀྱི་ལས་རིམ་འདི་འདྲ་ཞིག་གི་བརྒྱུད་ནས་པཎ་ཆེན་རིན་པོ་ཆེའི་སྐོར་ལ་ཡང་གླེང་སློང་འདྲ་གནང་ཡོད་རེད་པ་དེའི་སྐབས་ཀྱི་གྲོས་ཚོགས་དང་ད་དབྱིན་ཇི་དབྱིན་ཇི་རྒྱལ་ཁབ་ཅིག་གི་ངོས་ནས་གླེང་གཞི་བྱེད་དོགས་བྱེད་སྟངས་དེ་དང་ད་ལྟའི་གི་གྲོས་ཚོགས་ནང་ལོགས་ལ་ཡང་ཆོས་དད་རང་དབང་སྤྱི་ཡོངས་ཀྱི་ཐོག་ནས་དང་ད་ང་ཚོ་གོ་ཡ་ལ་ཡང་འདི་ནང་ལ་སྐྱབས་མགོན་རིན་པོ་ཆེ་སྐུ་ཡི་ཡང་སྲིད་ཀྱི་གནད་དོན་ཐོག་ལ་ཡིན་ནའི་གླེང་སློང་འདི་ཞུས་འདུག་ང་རྒྱ་ནག་གཞུང་གི་ཐེ་ཇུས་བྱས་ན་འགྲིག་མ་རེད་ཟེར་ནས་གསུངས་ཤག་ད་ག་ནང་བཞིན་ད་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་གནས་ཚུལ་སྐོར་དེ་ལ་ཡང་ལྷངས་ཅིག་གླེང་སློང་འདི་གནང་འདུག་ད་ད་པཎ་ཆེན་རིན་པོ་ཆེ་སྐུ་ཡི་ཡང་སྲིད་སྐོར་ལ་ཡིན་ནའི་རྒྱ་ནག་གཞུང་གི་ལན་འདེབས་དགོས་ཀྱི་རེད་ཟེར་བྱས་ཞེ་པོ་ཅིག་ཚགས་པོ་བྱས་ཅིག་གསུངས་པའི་བཟོ་འདྲ་ཞིག་འདུག

གྲོས་ཚོགས་འཐུས་མི་གཉིས་གཅིག་གཉིས་ཀ་ནང་ལོགས་ལ་མཉམ་ཞུགས་གནང་ཡོད་རེད། Jim Shannon ཨ་ད་ད་རིང་གི་བགྲོ་གླེང་འདི་བུ་གུ་དུས་ལ་ནི་གསུང་མཁན་དང་ཨ་ནི Fiona Bruce ད་རིང་གྲོས་ཚོགས་ནང་ལ་ཤུགས་ཆེན་པོ་ནི་ཁོ་གཉིས་གཉིས་ཀ་ཨ་ནི་སྐབས་དེ་དུས་ཨ་ད་ཆོས་དད་རང་དབང་གི་ཚོགས་ཆུང་གི་ངོས་ནས་ཉན་ཞིབ་ཀྱི་སྐབས་ལ་ཡང་ཁོ་གཉིས་གཉིས་ཀ་ཡོད་རེད། So འདི་འདི་གཉིས་ཀ་བར་ལ་འབྲེལ་བ་ཡོད་རེད་བསམ་གི་འདུག་ཁོང་ཚོས་ཁོང་ཚོའི་ངོས་ནས་བོད་ཀྱི་ཐོག་ལ་ཨ་ནི་བོད་ཀྱི་ཆོས་དད་རང་དབང་གི་ཐོག་ལ་ཨ་ནི་ནམ་རྒྱུན་དུ་ནས་རྒྱབ་སྐྱོར་ཤུགས་ཆེན་པོ་གནང་མཁན་དེ་རེད་ཨ་ནི་ཁོང་ཚོའི་སྐབས་དེ་དུས་ཚོགས་ཆུང་འདིའི་གི་ངོས་ནས་ཁས་ལེན་ཅིག་གནང་བ་རེད་ང་ཚོ་གི་པཎ་ཆེན་རིན་པོ་ཆེའི་ཡང་སྲིད་སྐོར་ལ་ཡང་ང་ཚོ་ངེས་པར་དུ་ཨ་ནི་གོམ་པ་སྤོས་ཀྱི་ཡིན་གསུངས་པ་གཞིར་བཟུང་གིས་ཨ་ནི་ད་རིང་བགྲོ་གླེང་འདི Jim Shannon མཆོག་གིས་ཡ་སྙན་ཞུ་ཕུལ་རྗེས་ད་རིང་བསྐྱར་དུ་བགྲོ་གླེང་བྱུང་གི་ཡོད་དུས་ཙང་ནས་ད་འདི་སྔོན་མ་རིན་པོ་ཆེ་མཆོག་ཆིབས་བསྒྱུར་གནང་རྒྱུ་དང་སྲིད་སྐྱོང་གི་གསུང་བཤད་རྒྱུ་འདི་ཚོའི་གི་གྲུབ་འབྲས་འདྲ་བོ་ཅིག་ལ་ངོས་འཛིན་ཞུ་གི་ཡོད་ཨ་ནི་སྔོན་མ་དང་ཨ་ད་བར་ཁྱད་པར་ག་རེ་ལབ་ན་སྔོན་མ་ཚོགས་ཆུང་གི་མདུན་ལ་ཉན་ཞིབ་འདི་བྱུང་རེད་སྐབས་དེ་དུས་ཚོགས་ཆུང་གི་ངོས་ནས་ཆ་ཚང་ཐུགས་ཁུར་གནང་ནས་ཨ་ནི་གྲོས་ཚོགས་ལ་ཡ་ཁོང་ཚོ་གི་ཡིག་ཆ་ཕུལ་བའི་བཟོ་འོ་དེ་ཚོ་ཕུལ་རེད། ད་རེས་འདི་ཆ་བཞག་ན་ད་འདི་གྲོས་ཚོགས་རང་ཆ་འདི་སྐོར་ལ་གྲོས་ཚོགས་རང་གི་བགྲོ་གླེང་བྱེད་པའི་གི་ཆ་འདི་སྐོར་སྡིངས་ཆ་ཆེ་བ་རེད་ཨེ་ད་ག་ནང་བཞིན་དེ་ལ་ཡ་དབྱིན་ཇི་གི་གཞུང་གི་ཚབ་བྱས་ནས་ཨ་ནི་བློན་ཆེན་ཕེབས་ནས་ལན་འདེབས་གནང་གི་ཡོད་ད་ནི་ཨ་ནི་དེའི་གི་བཀའ་མོལ་འདི་ཚོ་ཕྱི་སྲིད་ལས་ཁུངས་ལ་འགྲོ་གི་རེད་ཕྱི་སྲིད་བློན་ཆེན་ལ་འགྲོ་གི་རེད་ད་ག་ནང་བཞིན་སྲིད་བློན་གྱི་དེ་ཚོ་ཚང་མ་མཁྱེན་གྱི་རེད་བསམ་གྱི་འདུག། ད་འདི་བྱེད་དུས་ཙམ་པ་འདི་གོམ་པ་ཅིག་ད་ལྟ་ཀུན་དགའ་ལགས་གསུང་སྟངས་དེ་བལྟས་པས་ན་ང་ཚོས་ཀྱིས་འདི་བྱེད་ཐུབ་འདུག་དཔེར་ན་གོམ་པ་ཅིག་ཡར་སྤོས་བྱས། ད་ཚོགས་ཆུང་ནས་ཡར་གྲོས་ཚོགས་ལ་ཡར་སླེབས་པའི་བཟོ་འདྲ་ཅིག་གསུང་གི་འདུག་ད་དེ་མ་འོངས་པར་ད་འཛིན་སྐྱོང་གི་ཕྱག་བསྟར་གནང་ཡག་གི་ནང་ལ་ཡར་འགྲོ་ཡག་ལ་ཡར་ད་གོམ་པ་འདི་བྱས་ལ་གོམ་པ་འདྲ་བོ་ག་རེ་ག་རེ་ཡོང་སྲིད་ཀྱི་རེད་ག་རེ་ག་རེ་སྤོ་ཆོག་གི་རེད་ཨིན་ཇི་གཞུང་གིས་གལ་སྲིད་གོམ་པ་ཞིག་སྤོས་པས་ན་ག་རེ་ག་རེ་སྤོས་སྲིད་ཀྱི་རེད་ལགས་ག་རེ་ག་རེ་སྤོ་ཆོག་གི་རེད་ལ། ད་དབྱིན་ཇི་གཞུང་གི་གོམ་པ་སྤོ་ཡག་དེ་ལ་ད་ང་རང་ཚོ་གི་རེ་བ་ཞུ་དགོས་ར་ང་ཚོ་གི་རེ་བ་ད་མ་སོང་ནས་ད་ག་རེ་རེད་ཞུ་ན་ད་ངས་གོང་དུ་ཞུས་པ་ནང་བཞིན་དང་ཤོས་དེ་ད་སྤྱི་ཟླ་དང་པོའི་ནང་ལ་དབྱིན་ཇི་གཞུང་གི་ངོས་ནས་རྒྱ་ནག་ལ་གདོང་ལེན་ཤུགས་ཆེ་ལོས་ག་ཚོད་ཅིག་བྱེད་གི་འདུག་འོ་དེ་ལྟ་ཡ་རེད་བསམ་གི་འདུག་དང་ཤོས་དེ་ཨ་ནི་གཉིས་པ་དེ་ཨ་ནི་ག་འདྲ་ཨ་ད་ལྟའི་ཆ་ལ་དབྱིན་ཇི་གི་སྒྲིག་འཛུགས་ནང་ལོགས་ལ་ད་ཕྱི་སྲིད་དྲུང་ཆེ་གསར་བ་ཆགས་བསྡད་ཡོད་རེད་རོ་ད David Cameron བསྐྱར་དུ་ཕེབས་བསྡད་ཡོད་རེད་འདི་ཡིན་དུས་ད་ནི་ཁོ་རང་ཚོ་གི་ངོས་ནས་ད་རྒྱ་ནག་མཉམ་དུ་ལ་འབྲེལ་བ་འདི་ཁོང་ཚོས་གལ་ཆེན་པོ་བརྩི་གི་ཡོད་རེད་འདི་ང་ཚོ་ཧ་གོ་གི་འདུག་ད་ཡིན་ནའི་འདིའི་མཉམ་དུ་མཉམ་དུ་ལ་ཨ་ནི་བོད་དང་འབྲེལ་བ་ཡོད་པའི་གི་ཐོག་ནས་ཨ་ནི་ཁོང་ཚོ་གི་ག་ཚོད་ཅིག་ཤུགས་ཆེན་པོ་བཤད་ཐུབ་གི་འདུག་ཨ་ནི་རྒྱ་མིའི་གི་དཔོན་པོ་མཉམ་དུ་ལ་ཡ་མཇལ་འཕྲད་ཡིན་དེ་བྱུང་ཚར་བའི་ཚོགས་འདུ་ཡིན་དེ་ཚོགས་ཚར་བའི་རྗེས་ལ་ཡ། བསྒྲགས་གཏམ་སྤེལ་རྒྱུ་འདི་ཚོའི་གི་ནང་ལོགས་ལ་ཡང་བོད་ཀྱི་སྐོར་ལ་ག་རེ་ག་རེ་བཤད་གི་འདུག་ཨ་འདི་ཚོ་ཚང་མ་ང་ཚོ་ལྟ་ཡ་ཅིག་རེད་བསམ་གི་འདུག་འདི་ཚོའི་ནང་ལོགས་ལ་ཤུགས་ཆེན་པོ་འདོན་གི་ཡོད་ན་ཨ་ནི་ད་ཅིག་གོང་དུ་གསུངས་པ་ནང་བཞིན་གོམ་པ་ཡ་ཡ་ཡ་སྤོས་གི་ཡོད་པའི་གི་རྣམ་པ་ཅིག་ཆགས་བསྡད་གི་རེད་བསམ་གི་འདུག་ཨ་ང་ཚོའི་རེ་བ་ད་མ་སོང་ནས་ག་རེ་རེད་ཞུས་པ་ར་ད་དབྱིན་ཇིའི་གི་གཞུང་གི་ངོས་ནས་ད་རྦད་གཞུང་འབྲེལ་རང་གི་ཐོག་ནས་ཨ་ནི་ག་འདྲ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཀྱི་སྐུའི་ཡང་སྲིད་ཀྱི་གནས་སྟངས་དེ་ཆ་མཚོན་པར་བྱས་ན་ཨ་ནི་འདི་རྒྱ་ནག་ལ་ཡ་ཨ་ནི་ག་ལབ་ར་ཐོབ་ཐང་ཅིག་ཡོད་མ་རེད་ཁོང་ཚོས་འདི་ནང་ལ་ཐེ་བྱུས་བྱས་ན་ཨ་ནི་ཨ་རིའི་གི་གྲོས་ཚོགས་ཀྱི་གསུངས་པ་ནང་བཞིན་རང་ད་ང་ཚོ་གི་འདི་ལ་ཆད་པ་ག་རེ་རྒྱག་དགོས་འདུག་ནའི་རྒྱབ་ཀྱི་ཡིན་ཨ་ནི་འདི་སྐུའི་ཡང་སྲིད་ཀྱི་གནད་དོན་འདི་ཚོ་ཚང་མ་རྦད་ཆོས་ཕྱོགས་ཀྱི་ཨ་ནི་རྦད་དེ། ལས་རིམ་ཅིག་ཆགས་བསྡད་གོ་རེད་འདི་ཡིན་དུས་ཙང་ནས་འདི་བོད་རིགས་དང་ནང་པ་ཚོ་གི་ཕྱག་ལ་ཡོད་རེད་མ་གཞི་ཨ་ནི་རྒྱ་ནག་གཞུང་གི་ལག་པ་ལ་རྩ་བ་ཉིད་ནས་ཡོད་མ་རེད་ལབ་ཡག་འདྲ་བོ་འདི་འདྲའི་འདྲ་བོ་གི་གཞུང་འབྲེལ་གྱི་ཨ་ནི་ཁོང་ཚོ་གི་གསལ་བསྒྲགས་འདྲ་བོ་ཅིག་གནང་བ་འདྲ་བྱས་ན་ཨ་ནི་འདི་དངོས་གནས་ཧང་སང་ཡག་པོ་རེད་བསམ་གྱི་འདུག་ལགས་འོ། ཁོང་ལ་ད་ལྟ་དེ་གྲོས་ཚོགས་ཀྱི་ཐུགས་འགན་ཞེ་པོ་ཅིག་བཞེས་ཀྱི་ཡོད་པ་དེ་མངོན་གསལ་དོད་པོ་འདུག་ཨང་ལགས་དཔེར་ན་ད་ལྟ Jim Shannon རེད Fiona Bruce རེད་ད་ག་ནང་བཞིན་གྲོས་ཚོགས་འཐུས་མི་ཨ་མདའ། སྐུ་ཞབས་ད་ལྟ་རྒྱ་གར་ནས་བྱུང་བ་ཁོ་རང་ཕེབས་ཁོ་རང་གི་ནས་ཐུགས་སྣང་ཞེ་པོ་གནང་གི་འདུག་རྒྱ་གར་མི་རིགས་ཡིན་པ་གཅིག་ཁོ་རང་ད་ལྟ་གྲོས་ཚོགས་འཐུས་མི་ཁོ་རང་ཡིན་ནས་ཐུགས་སྣང་ཞེ་པོ་ཅིག་གནང་གི་ཡོད་རེད་དེ་འདྲས་ད་ལྟ་གྲོས་ཚོགས་ནང་ལོགས་ལ་ཤུགས་རྐྱེན་གཅིག་ཡོད་བསྡད་པ་གཅིག་རེད་འདུག་བྱས་དུས་ཙམ་པ་ད་མ་འོངས་པ་འདི

ལགས་འོ་ང་ཚོ་རེ་བ་ད་བྱེད་ཆོག་གི་རེད་ལགས་ང་ཚོ་རེ་བ་ད་ཧང་སང་ཡང་བྱེད་ཆོག་གི་རེད། ཡིན་ནས་ད་རེ་བ་འདི་ད་འགྲུབ་མ་འགྲུབ་ལབ་ཡག་འདི་སྐད་ཆ་འདི་ཆགས་བསྡད་གོ་རེད་བ་ལགས་འདིའི་སྒང་ལ་ང་ཚོའི་ངོས་ནས་ནི་ནུས་པ་ག་ཚོད་ཅིག་སྤུངས་ཐུབ་ཀི་འདུག་འདིའི་སྒང་ལ་འབྲེལ་བ་ཅིག་ཆགས་ཀི་རེད་བསམ་གི་འདུག་ཨ་ནི་ཨ་མདའ་དབྱིན་ཇིའི་གྲོས་ཚོགས་ཀྱི་ནང་ལོགས་ལ་ཡ་བོད་ཀྱི་ཐོག་ལ་རྒྱབ་སྐྱོར་གྱི་གནས་སྟངས་འདི་སྐོར་ལ་ཞུ་བ་ཡིན་ན། ཨ་ནི་བཀྲ་ཤིས་ལགས་མཁྱེན་གྱི་རེད་དེ་ལ་ང་ཚོ་ཨ་མདའ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་ལབ་ནི་གཅིག་ཡོད་རེད All Party Parliamentary Group for Tibet ལབ་ནི་གཅིག་ཡོད་རེད་དེའི་ནང་ལོགས་ལ་ཡང་ཨ་ནི་དབྱིན་ཇི་གི་ཆབ་སྲིད་ཚོགས་པ་ཚང་མའི་གི་སྐུ་ཚབ་དེའི་ནང་ལོགས་ལ་ཡོད་རེད་ཨ་ནི་ང་ཚོའི་གི་ཨ་མདའ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་གཙོ Tim Loughton ཨ་མདའ་གཞུང་འཛིན་ཚོགས་པ་གི་སྐུ་ཚབ་ཆགས་བསྡད་གོ། Conservative Party གི་སྐུ་ཚབ་ཆགས་བསྡད་གོ་རེད། གྲོས་ཚོགས་འཐུས་མི་ཆགས་བསྡད་གོ། ཁོང་ཆ་མཚོན་པ་ལ་བྱས་ན། ལོ་གཉིས་ཀྱི་གོང་ལ་ཡིན་པ་ཡོད་ད་ང་གསལ་པོ་དྲན་གྱི་མི་འདུག་ཨ་ནི་ཨ་མདའ་དེ་ཁྲིམས་འཆར་གྲོས་ཚོགས་ནང་ལོགས་ལ་ཡང་བཞག་ཡོད་རེད་དེ་ཨ་མདའ Tibet Reciprocal Bill ལབ་ཡག་དེ་འོ་དེ་བཞག་ཡོད་རེད་ད་ད་དེ་ཁྲིམས་ལྟ་བུ་དེ་ད་ང་ཚོ་དེ་ལ་ཡིན་ན་དང་པོ་དེ་ལ་ད Bill ལབ་ནི་ལབ་གོ་རེད་བ་ད་འོ་དེ་ད་གྲོས་ཚོགས་ནང་ལོགས་ལ་ཡང་ཁོ་རང་གི།

ལང་བ་ལང། ཨ་ནི་འདི་རྗེས་ལ་འདི་ཚོགས་ཆུང་གཅིག་ནང་ལོགས་ལ་འགྲོ་གི་རེད་ནི་ཚོགས་ཆུང་གི་འདི་གི་ནང་ལོགས་ཀྱི་དོན་ཚན་འདི་ཚོ་ཆ་ཚང་བལྟས་བྱས་ནི་ཨ་ནི་ཁོང་ཚོའི་གི་ཡང་འདི་ལ་ཡང་སྣོན་འཕྲི་བསྒྱུར་བཅོས་ག་རེ་བྱེད་དགོས་དོན་ནི་གཅིག་གསུང་གི་རེད་ཨ་ནི་འདི་གྲོས་ཚོགས་ནང་ཡང་བསྐྱར་སླེབས་ཡོང་གི་རེད་ཨ་ནི་འདི་གྲོས་ཚོགས་གོང་མ་ལ་འགྲོ་དགོས་གོ་རེད House of Lords འགྲོ་དགོས་གོ་རེད་ཨ་ནི་ཕ་ནས་རྗེས་ལ House of Commons གྲོས་ཚོགས་འོག་མ་ལ་ཡང་བསྐྱར་སླེབས་དགོས་གོ་རེད་སོ་འདི་ལ་འདི་གི་ལས་རིམ་དང་མ་སོགས་ནི་རིང་པོ་གཅིག་ཡོད་རེད་ཨ་ནི་ཨ་མདའ་ངེད་ཀྱི་ཞུ་རྒྱུ་འདི་ཨ་མདའ Tim Loughton མཆོག་གི་སྔོན་མ། ཁྲིམས་འཆར་ཅིག་ཕུལ་བཞག་ཡོད་དེ་ཨ་མདའི་ཆ་ལ་ཡང་ཨ་ནི་ག་རེ་ཞུ་གི་རེད་ད་འདི་ལས་རིམ་དང་པོ་འདི་ཐར་རེད་དེ་ཨ་ནི་ལས་རིམ་གཉིས་པ་འདི་ཨ་ནི་དུས་ཚོད་མ་རག་བྱས་ནས་དུས་ཚོད་མ་རག་ལབ་ནས་ང་ཚོ་ལ་ད་སྐབས་འདི་དུས་འདིའི་སྒང་ལ་བགྲོ་གླེང་བྱས་ཀྱི་འདི་ཚེས་གྲངས་འདི་རག་ཡོད་མ་རེད་དེ་མེད་དུས་ཙང་ནས་ཨ་ནི་འདི་འདུག་སེ་བྱས་ནི་གནས་བསྡད་ཡོད་རེད་སོ་འདི་ལ་འདི་བོད་དང་འབྲེལ་བ་ཡོད་ཀྱི་ཁྲིམས་འཆར་འདི་ཁྲིམས་ཆགས་ཡ་ལ་ཡང་ཨ་ནི་དབྱིན་ཇི་ལུང་པ་འདྲ་བོ་ཆ་མཚོན་པ་འདྲ་བྱས་ན་ཨ་ནི་འདི་ལས་སླ་པོ་མི་འདུག་འདི་ཁག་པོ་ཞེ་པོ་ཅིག་རེད་ཤག་གཅིག་ནས་ང་ཚོ་འདི་ལ་ད་ཅིག་བོད་པའི་གི་དྲང་པོར་ཞུ་དགོས་རེད་འདི་ཧང་སང་ཡང་མང་པོ་ཡོད་མ་རེད་ང་ཚོ་ཁྱོན་བསྡོམས་ནས་བོད་མི་ཆིག་སྟོང་ཞེ་དགོས་བ་རེད་འདིའི་ནང་པོ་ནས་ཨ་ནི་ཅིག་འོས་ཤོག་བླུག་མཁན་གྱི་ཐོབ་ཐང་ཡོད་རྒྱོ་འདིའི་གྲངས་ཀ་འདི་ལས་ཉུང་ང་ཆགས་བསྡད་ཀྱི་རེད་བ་ཨ་ནི་འདི་ཡིན་དུས་ཙང་ནས་འདི་འདྲའི་གི་ཐོག་ནས་རེད་ཨ་ནི་ང་ཚོ་རྒྱབ་སྐྱོར་ཆ་མཚོན་བ་ར་བྱས་ན་ད་ངོ་མ་ངོ་མ་རྒྱབ་སྐྱོར་ཤུགས་ཆེན་པོ་ཞུ་གི་ཡོད་རེད་ང་ཚོ་ད་ཚང་མས་མཁྱེན་གསལ་རེད་ད་རྒྱབ་སྐྱོར་མང་བྱས་འདི་ལྟར་ལོ་ན་འབྲས་བུ་འདྲ་བོ་ཆགས་བྱས་ནས་ད་ད་ང་ཚོ་གནད་འགག་ཆེ་ཤོས་འདི་ད་གཞོན་སྐྱེས་ཀྱི་ནང་ལོགས་ལ་ད་བོད་དོན་རྒྱབ་སྐྱོར་ད་དབྱིན་ཇི་མང་པོ་ཅིག་ཚུར་འཁྲིད་ཐུབ་ཡ་འདི་འདྲའི་འདྲ་བོ་ཅིག་བྱུང་བ་ད་བྱས་ན་ནི་ང་ཚོ་གྲོས་ཚོགས་འཐུས་མི་གྲོས་ག་རེ་ཞུ་དགོས་རེད་བོད་དོན་རྒྱབ་སྐྱོར་ཚོགས་པའི་གི་དངོས་གནས་རེད་བོད་པའི་གི་ཚོགས་པའི་གི་བོད་རིགས་ཚོགས་པའི་གི་དངོས་གནས་རེད་ད་ག་ནང་བཞིན་ནི་བོད་རྒྱབ་སྐྱོར་ཚོགས་པ་བྱས་གྲོས་ཚོགས་འཐུས་མི་བྱས་ནི་ཚང་མ་མཉམ་རུབ་གི་ཐོག་ནས་ནི། ཁྲིམས་འཆར་འདི་ཚོ་ཨ་ནི་གསར་པ་འཁྱེར་སླེབས་བྱས་ནས་འོ་འདི་ཁྲིམས་བཟོ་ཡས་སྒང་ལ་ཤུགས་རྒྱབ་ཐུབ་ཀི་རེད་བསམ་གི་འདུག་ཡིན་ནའི་ད་ཨ་ད་ལམ་སང་ཡོང་ཡས་འདི་ཁག་པོ་རེད་བསམ་གི་འདུག། འོ་ལགས་སེ་ཀུན་དགའ་ལགས་ང་ཚོ་ད་དུས་ཚོད་རྐྱེན་པས་ལས་རིམ་དེ་མཚམས་འཇོག་ཞུ་གི་ཡིན་གོང་དུ་ང་ཚོ་བཀའ་མོལ་ཞུ་ས་དེ་དབྱིན་ཇིའི་བོད་རང་བཙན་ཚོགས་པའི་ཞུ་གཏུག་འགན་འཁུར་བ་བསྟན་འཛིན་ཀུན་དགའ་ལགས་རེད་བསྟན་འཛིན་ཀུན་དགའ་ལགས་ཀྱིས་ད་ལྟ་གྲོས་ཚོགས་ནང་གི་ཚོགས་འདུའི་གནད་དོན་འདི་དང་འབྲེལ་བའི་ཐོག་ལ་ཡང་བཀའ་མོལ་ལྷུག་པོ་གནང་སོང་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང་རེ་ལ་ཐུགས་རྗེ་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན།